གསན་མཁན་རྣམ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་ལྔ་པ་སྣྲོན་ཟླ་བའི་ཚེས་པ་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད་ལས་རིམ་འདི་བཞིན་གཡང་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་བཅས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་རྩ་ཆེའི་འཚམས་འདྲི་ཞུ་བ་དང་ད་རིང་གི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ཁུལ་དུ་ཆར་ཞོད་ཆེ་བའི་རྐྱེན་གྱིས་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཤྲི་ལངྐའི་ནང་གི་ནང་པ་རྣམས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་པར། རྒྱ་ནག་གཞུང་གིས་ཁོང་ཚོར་གནོན་ཤུགས་སྤྲོད་ཐབས་བྱས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་ཀྱི་རོལ་གཞས་བོད་པའི་ན་གཞོན་རྣམས་ལ་སློབ་ཁྲིད་གནང་ཕྱོགས་དང་རོལ་དབྱངས་དར་སྤེལ་ཐོག་ནས་བོད་པའི་རིག་གཞུང་བདག་གཅེས་སྲུང་སྐྱོབ་གནང་ཕྱོགས་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ཁུལ་དུ་ཆར་ཞོད་ཆེ་བའི་རྐྱེན་གྱིས་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་གནང་མཛད་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ཚེས་བཅུ་གཉིས་ཉིན་ལ་དྭགས་ཞི་བའི་ཚལ་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་གི་མཚན་ཐོག་ཏུ་ཉེ་ལམ་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་ཆར་ཞོད་ཀྱིས་རྐྱེན་པས་ས་རུད་དང་ཆུ་ལོག་གི་གནོད་འཚེ་བྱུང་སྟེ་མི་མང་པོ་འདས་གྲོངས་སུ་ཕྱིན་པར་མགོན་པོ་གང་ཉིད་ནས་ཐུགས་གསོའི་གསུང་འཕྲིན་ཞིག་སྩལ་ཡོད་འདུག། དེ་ཡང་གསུང་འཕྲིན་དེའི་ནང་མགོན་པོ་གང་ཉིད་མཆོག་ཧི་མ་ཅལ་མངའ་སྡེའི་ནང་མི་ལོ་དྲུག་ཅུ་ལྷག་གི་རིང་ཐུགས་སྤྲོ་པོའི་ངང་གནས་བཞིན་ཧི་མ་ཅལ་མི་མང་དང་ལྷན་དུ་དམིགས་བསལ་གྱི་མཛའ་བརྩེ་ཟབ་མོ་ཚོར་བཞིན་ཡོད་སྐོར་དང་རང་བྱུང་རྐྱེན་ངན་ཚབས་ཆེའི་འོག་འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོ་མཛད་ཡོད་པ་མ་ཟད་མགོན་པོ་མཆོག་ནས་ཁོང་རྣམས་ལ་སྨོན་ལམ་ཡང་གསུང་འདོན་མཛད་ཡོད་པ་འཁོད་ཡོད་འདུག། གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། ཧི་མ་ཅལ་མངའ་སྡེའི་ནང་ལ་ཉེ་ཆར་ཆུ་ལོག་གི་རྐྱེན་པས་མི་ཤི་རྐྱེན་ཆག་ཆེན་པོ་བྱུང་བ་དང་དེ་ནང་བཞིན་བགྲོད་ལམ་ཁང་ཁུང་བཅས་མང་པོ་ཞིག་གཏོར་སྐྱོན་བྱུང་རྗེས་དེར་ཡ་རྒྱལ་བ་རིན་པོ་ཆེས་མངའ་སྡེའི་སྤྱི་ཁྱབ་བློན་ཆེན་སུཁ་བྷིན་དར་སིང་སུ་ཀུ་མཆོག་ལ་ད་ནང་ཐུགས་གསོའི་བཀའ་ཡིག་ཅིག་ཐུགས་རྗེ་གནང་ཡོད་པ་རེད། དེའི་ནང་ལ་གཙོ་བོ་དེ་རྒྱལ་བ་རིན་པོ་ཆེའི་བཀའ་ཡིག་ནང་ལ་འཆི་འདས་སོང་བ་རྣམས་ལ་ཐུགས་སྨོན་སྐྱབས་འཇུག་དང་ཁོང་ཚོར་ཐུགས་གསོ་ཡོད་ཅེས་དེ་དང་དེ་བཞིན་ག་རེ་ཟེར་རེད་ཆུ་ལོག་དང་ས་རུད་དེ་འདྲ་རྒྱབ་པའི་རྐྱེན་གྱིས་མི་མང་པོ་ཞིག་ལ་འཚོ་བར་དཀའ་ངལ་འཕྲད་པ་སོང་ཙང་ཐུགས་སྨོན་སྐྱབས་འཇུག་ཡོད་ཐུགས་བརྩེ་བཀའ་ཡིག་ནང་ལ་གསལ་ཡོད་རེད།
དེ་བཞིན་གསུང་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་ཀྱིས་ཤེས་རྟོགས་བྱུང་བར་མངའ་སྡེ་གཞུང་དང་ཚོགས་སྡེ་ཁག་གི་ངོས་ནས་གང་ཐུབ་ཀྱིས་གནོད་འཚེ་ཕོག་པའི་མི་དམངས་རྣམས་ལ་ངལ་སེལ་རོགས་རམ་གནང་ནས་རྐྱེན་ངན་ཞི་འཇམ་དུ་གཏོང་བཞིན་ཡོད་པ་དང་མགོན་པོ་མཆོག་གིས་ཧི་མ་ཅལ་མངའ་སྡེའི་མི་དམངས་ཡོངས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་ཏཱ་ལའི་བླ་མའི་ཐེབས་རྩ་ནས་ངལ་སེལ་དང་རོགས་རམ་ཆེད་དུ་ཞལ་འདེབས་འབུལ་ཡོད་ཞེས་འཁོད་ཡོད་འདུག། འདི་ལོའི་ཆར་དུས་སྐབས་ཆར་ཞོད་ཀྱི་རྐྱེན་པས་རྒྱ་གར་གྱི་ཧི་མ་ཅལ་མངའ་སྡེའི་ས་ཁུལ་མང་པོའི་ནང་ཆུ་ལོག་དང་རི་ཉིལ་བ་སོགས་ཀྱི་གནས་ཚུལ་མང་དག་ཞིག་འབྱུང་བཞིན་ཡོད་སྟབས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཁུལ་དེར་གནས་སྡོད་བོད་པའི་གཞིས་ཆགས་ཁག་གི་གནས་སྟངས་གང་འདྲ་ཡོད་མིན་ཐད་ནང་སྲིད་ལས་ཁུངས་ཀྱི་ཟུང་དྲུང་བཀྲ་ཤིས་བདེ་སྐྱིད་ལགས་སུ་ཞལ་པར་བརྒྱུད་བཀའ་འདྲི་ཞུས་པར་ཁོང་གིས་འདས་པའི་ཉིན་ཤས་ནང་ཧི་མ་ཅལ་མངའ་ཁུལ་དུ་ཆར་པ་བསྟུད་མར་བབས་པའི་རྐྱེན་གྱིས། གཙང་པོའི་ཉེ་འཁྲིས་སུ་ཆགས་པའི་ཀུ་ལུ་རྫོང་ཁོངས་ནང་གི་བོད་པའི་གཞིས་ཆགས་ཁག་གསུམ་ཙམ་གྱི་གནས་སྟངས་ཛ་དྲག་ཆགས་ཡོད་ན་ཡང་ད་བར་མིའི་ཚེ་སྲོག་ལ་ཉེན་ཁ་བྱུང་མེད་པ་གསུང་གི་འདུག།
ད་ད་ག་ཞིག་སོང་ད་ལྟ་ཀུ་ལུ་གཡུ་ལོ་བཀོད་ལ་དེ་ཀུ་ལུ་རང་དེ་ལ་ཁ་སང་ནས་ཡུ་ཊུབ་ནང་རྣམ་པ་ཚོས་གཟིགས་ཡོད་ཀྱི་རེད་ཨ་ནི། ད་རིང་ས་གནས་འགོ་འཛིན་ཞིམ་ལས་མ་གིར་བཅར་ཐུབ་བཞག་ཡང་ཁོང་ཚོས་གི་ལམ་ཁ་འགྲོ་ས་དེ། ལམ་དེ་ཟམ་པ་དེ་ཆུས་ཁྱེར་བཞག་གི་གནས་ཁོང་ཚོ་ཕ་ཡུལ་ཟུར་ནས་ཨ་ནི། མགྱོགས་ལམ་ཞིག་ཡོད་ས་རེད་དེ་ནས་ཁོང་ཚོ་བཅར་ནས་ད་རིང་ཕ་གི་ལ་ཞིབ་འཇུག་བྱེད་དུས་ཙམ་པ་ཨ་ནེ་ས་གནས་རང་ལ་ད་ལྟ་ཁང་པ་ད་ཆུས་ཀྱི་ཏིས་ཁེ་སྐྱོ་ཏོ་ཟུག་ནས་ཏིས་ཁེ་སྐྱོ་ཏོ་ད་ཨ་ནེ་བྱེ་མ་ཁང་སྐྱོ་ད་ཁང་པ་ཁྱོན་ལྔ་འདུག་ལྔ་འདུག་ལ་ནི་ད་ལྟ་ང་ཚོས་ཀྱི་ས་གནས་ཀྱི་ད་ལྟ་ལས་དྲུང་མཉམ་དུ་འབྲེལ་བ་བྱས་ནས་དེ་འདྲའི་ཆུ་ཚོད་གསུང་གི་འདུག་གཞན་དག་ཚང་མ་ད་ལྟ་ཁང་པར་གྱི་དཀའ་ངལ་སེལ་གི་མི་འདུག་མི་ཤི་སྐྱོན་ཆག་དེ་འདྲས་ནི་ཁག་པོ་ཅིག་ད་ལྟའི་བར་དུ་བྱུང་མི་འདུག། ཡང་ཁོང་གིས་ད་ལྟའི་ཆར་གཞུང་ལམ་ཆད་པའི་རྐྱེན་གྱིས་ས་ཁུལ་དེ་དག་ནང་རྟོག་ཞིབ་རྒྱུས་ལོན་ཆེད་དུ་བཅར་ཐུབ་མེད་པ་དང་ནང་སྲིད་ལས་ཁུངས་ཀྱི་ངོས་ནས་ད་ལྟ་དཀའ་ངལ་འཕྲད་བཞིན་པའི་ས་ཁུལ་དེ་དག་ནང་ཛ་དྲག་ངལ་སེལ་ཆེད་དུ་དཔལ་འབྱོར་གྱི་རོགས་རམ་གནང་ཡོད་པ་གསུང་གི་འདུག། ཡིན་ནའི་ཁ་སང་ས་གནས་འགོ་འཛིན་མཉམ་དུ་འབྲེལ་བ་བྱུང་མེད་ད་ནང་སྲིད་ལས་ཁུངས་ཀྱིས། དེ་ཚོ་འཛིན་སྐྱོང་ཚོགས་འདུ་ཚར་ནས། ཀུ་ལུ་ལ་ཛ་དྲག་ངལ་སེལ། འབུམ་ལྔ་ཅིག། ད་ལྟ་ང་ཚོ་གཏོང་ཡ་བྱས་ཚར་རེད། ད་ང་ཚོ་གིས་ད་རིང་མ་ཞུ་ནི་ས་ཡིན། རྩ་བའི་ད་ང་ཚོ་འདི་ནས་མར། དངུལ་ལམ་སེང་བཏང་མ་ཐུབ་ནས་ས་གནས་འགོ་འཛིན་ལས་ཁུངས་ནས་དངུལ་སྔ་འདོན་བྱས་ནས་ང་ཚོས་འབུམ་ལྔ་བཏང་ཡོང་གི་ཡོད། ཛ་དྲག་ངལ་སེལ་ཆེད་དུ། ས་གནས་དཀའ་ངལ་འཕྲད་བསྡད་ཡོད་ས་གནས་གསུམ་འདི་ལ། ཛ་དྲག་ཆེད་དུ་ག་རེ་བེད་སྤྱོད་བཏང་དགོས་ནའང་བཏང། བཏང་རོགས་བྱིས་ལབ་ནས་ཞུས་བཞག་ཡོད། ནང་སྲིད་ལས་ཁུངས་ངོས་ནས་ད་ཞུ་ཐུབ་བ་དེ་ད་འོ་རོགས་བཞག་དེ་ནས་མི་ཕར་བཅར་དགོས་ས་གནས་ལ་ལམ་ཁ་བཀག་བསྡད་ནས་འདི་ནས་བཅར་ཐུབ་ཡོད་མ་རེད་ཤིང་ད་ང་ཚོ་ག་ས་གནས་གོང་འོག་དྲུང་ཆེ་གཙོས་པའི། འབྲེལ་ཡོད་ལས་བྱེད་དེ་ཚོ་ས་གནས་ལ་བཅར་དགོས་འདུག་ལབ་མི་སོང་ངས་སོང་ངོ་རེད་ད་ཡིན་ནའང་ལམ་ཁ་བཀག་བསྡད་དུས་ང་ཚོ་བཅར་ཐུབ་ཡོད་མ་རེད་ཅེས་ནི་ཞུ་ཡས་ཡིན།
སྤྱིར་འདི་ལོ་རྒྱ་གར་གྱི་མངའ་སྡེ་ནུབ་བང་གཱལ་འབྲས་ལྗོངས་ཨ་རུ་ན་ཅལ་ཨ་སམ་དང་མི་ག་ལ་ཡ་བཅས་སུ་ཆར་ཞོད་ཆེན་པོ་བབས་ཡོད་ན་ཡང་ཆར་ཞོད་ཀྱི་རྐྱེན་པས་གནོད་སྐྱོན་ཚབས་ཆེ་ཤོས་ཧི་མ་ཅལ་མངའ་སྡེའི་ནང་བྱུང་ཡོད་པ་རེད་འདུག་འདི་ལོ་ས་རུད་དང་ཆུ་ལོག་གི་རྐྱེན་པས་ཧི་མ་ཅལ་མངའ་སྡེའི་ནང་ད་བར་ཁྱོན་མི་གྲངས་སུམ་ཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་པ་དང་ཁྱོན་རྒྱ་གར་སྒོར་མོ་ས་ཡ་སུམ་སྟོང་ཙམ་གྱི་དཔལ་འབྱོར་གྱི་གྱོང་གུད་བྱུང་ཡོད་འདུག། ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཡང་ཤྲི་ལང་ཀའི་ནང་གི་ནང་པ་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་པར་རྒྱ་ནག་གཞུང་གིས་ཁོང་ཚོར་གནོན་ཤུགས་སྤྲོད་ཐབས་བྱས་པའི་སྐོར་བཞུགས་སྒར་དྷརམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཤི་རི་ལང་ཀ་རྒྱལ་ཁབ་ཀྱི་ནང་ཉེ་ལམ་སྤྱི་ཟླ་བདུན་པ་གི་ཚེས་པ་དྲུག་གི་ཉི་མ་བོད་མི་གི་ཁྲི་ལ་གོང་ས་མཆོག་གི་འཁྲུངས་སྐར་དེ་ཁི་ལ་ནི་ཡ་སློབ་ཆེན་དུ་སྲུང་བརྩི་ཞུ་བར། སློབ་ཆེན་དེས་ཕྱོགས་ཁ་ཤས་ཀྱི་ཐོག་ནས་རྒྱ་ནག་གཞུང་དང་མཉམ་རུབ་བྱེད་ཀྱི་ཡོད་པར་བརྟེན། རྒྱ་ནག་གཞུང་གིས་གནོན་ཤུགས་སྤྲོད་བཞིན་པར་བརྟེན་ནས། གོང་ས་མཆོག་གི་སྐུ་པར་སྒྲིག་གཤོམ་དང་འཁྲུངས་སྐར་སྲུང་བརྩི་བྱེད་པར་མི་ཁ་ཤས་ཀྱིས་འཇིགས་སྣང་བྱེད་ཀྱི་འདུག་ནའང། ང་ཚོས་འགྲོ་བ་མིའི་རིགས་ཀྱི་ཆེད་དུ་ལས་ཀ་བྱེད་ཀྱི་ཡོད་པས། ཁོང་ཚོར་ཡིད་ཆེས་རྙེད་ཐབས་ཟིག་བྱས་པ་ཡིན་ཞེས། གོ་སྒྲིག་གནང་མཁན་གྱི་གྲས་ཤི་རི་ལང་ཀ་དང་བོད་ཀྱི་ནང་པའི་སྤུན་གྲོགས་ཚོགས་པ་གི་ཚོགས་གཙོ། དཱ་མེན་དི་ར་པོ་ར་གི་ལགས་ནས་འགྲེལ་བརྗོད་གནང་གི་འདུག།
In fact there is pressure. དོན་དངོས་ཀྱི་ཆ་ནས་ང་ཚོར་རྒྱ་ནག་གཞུང་གི་གནོན་ཤུགས་ཡོད་པར་བརྟེན་ནས། ཐོག་མའི་ཆར་གོང་ས་མཆོག་གི་སྐུ་པར་སྒྲིག་གཤོམ་སོགས་ལ་དགག་བྱ་གནང་མཁན་བྱུང་སྟེ། ཁ་ཤས་ཀྱིས་གོང་ས་མཆོག་གི་སྐུ་པར་བསྒྲིག་རྒྱུར་འཇིགས་སྣང་བྱེད་ཀྱི་འདུག་ནའང། ཁོང་ཚོ་ཚང་མ་སིང་ག་ལ་གི་མི་རིགས་ཡིན་པས་ང་ཚོའི་འགྲེལ་བཤད་ཀྱིས་ཁོ་ཚོའི་ཡིད་ཆེས་རྙེད་པ་བྱུང། ཁོང་ཚོར་ཕྱོགས་གཅིག་ནས་སློབ་ཆེན་འདི་རྒྱ་ནག་གཞུང་མཉམ་རུབ་གནང་གི་ཡོད་པའི་སེམས་ཁྲལ་བྱས་པ་རེད་དེ། ང་ཚོས་འགྲོ་བ་མིའི་རིགས་ཀྱི་ཆེད་དུ་ལས་ཀ་བྱས་ནས་འཛམ་གླིང་འདི་ཞི་བདེ་ལྡན་པ་དང། སྔར་ལས་ཡག་པོ་ཟིག་ཡོང་ཐབས་སུ། སེམས་ཅན་ཐམས་ཅད་ཀྱི་ཕན་བདེ་གི་ཆེད་དུ་དམིགས་ཡོད་པ་གི་སྟབས་ཀྱིས། འགོག་རྐྱེན་གང་གིས་ཀྱང་ང་ཚོར་བར་ཆད་བྱེད་ཐུབ་ཀྱི་མ་རེད་ཅེས་འགྲེལ་བརྗོད་གནང་གི་འདུག། So whatever force is trying to stop us

ཤྲི་རི་ལངྐ་དང་བོད་ཀྱི་ནང་པའི་སྤུན་གྲོགས་ཚོགས་པ་གི་ཚོགས་གཙོ་དཱ་མེན་དི་ར་པོ་ར་གི་ལགས་དང། གཞོན་སྐྱེས་མཁས་པ་ཚོས་གོང་ས་མཆོག་གི་འཁྲུངས་སྐར་གོ་སྒྲིག་དང་མཁས་པའི་བགྲོ་གླེང་འདིར་རོགས་ཕན་ཡག་ཤོས་བསྒྲུབས་པ་དང། དམིགས་བསལ་ཕྱི་རྒྱལ་གྱི་སྐུ་མགྲོན་ཚོར་ཉི་མ་འདིར་སྐྱིད་པོ་དང་བྱ་བ་ལམ་འགྲོ་ཡོང་བ་གི་སྨོན་ལམ་འདེབས་པ་སོགས་གསུང་བཤད་གནང་ཡོད་ཅིང། འཁྲུངས་སྐར་མཛད་སྒོ་དེར་ཉི་ཧོང་དང་བེ་ཐི་ནམ། ཐའེ་དང་འབར་མ་བལ་པོ་སོགས་ནང་པའི་རྒྱལ་ཁབ་མང་པོ་ནས་མཁས་པ་རྣམས་ཕེབས་ཏེ། གོང་ས་མཆོག་གི་རླབས་ཆེན་གྱི་དགོངས་གཞི་དང་མཛད་འཕྲིན། བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱི་ཐོག་མཁས་པའི་བགྲོ་གླེང་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨེ་ཤ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི་བདེ་སྲུང་ལས་ཁང་གིས་རྒྱ་ནག་སྐམ་ས་ཐའེ་ཝན་གྱི་ལྷོ་ཕྱོགས་དང་ལྷོ་ནུབ་ཁུལ་ལ་མཁའ་དམག་གནམ་གྲུ་དང་འབོམ་རྫས་འཁྱེར་བའི་གནམ་གྲུ་དེ་བཞིན་དམག་གྲུ་སོགས་རེས་གཟའ་ལྷག་པའི་ཉིན་བཏང་སྟེ་གཞི་རྒྱ་ཆེ་བའི་དམག་རྩལ་སྦྱོང་བརྡར་ཉིན་གཉིས་པ་དེ་བྱས་སྐོར་བརྗོད་འདུག་དེ་ཡང་རོའི་ཏྲེ་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་ད་བར་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཉེ་འཁྲིས་ལ་གོང་ཞུས་དམག་རྩལ་སྦྱོང་བརྡར་བྱེད་བཞིན་པའི་སྐོར་གཏམ་བཤད་གང་ཡང་སྤེལ་མེད་ན་ཡང་རྒྱ་ནག་གིས་ཐའེ་ཝན་གྱི་ཉེ་འགྲམ་ལ་དམག་རྩལ་སྦྱོང་བརྡར་གཞི་རྒྱ་ཆེན་པོ་བྱེད་བཞིན་པ་འདི་ནི་ཐའེ་ཝན་གྱི་ལོ་འཁོར་དམག་རྩལ་སྦྱོང་བརྡར་མ་བྱས་པའི་བདུན་ཕྲག་གཉིས་ཀྱི་གོང་དང་ནེ་ཏྲོ་ཞེས་བྱང་ཨེ་ཏི་ལན་ཏིག་སྤྱི་ཆིངས་སྒྲིག་འཛུགས་ཀྱི་ཆེས་མཐོའི་ལྷན་ཚོགས་ཐོག་སྒྲིག་འཛུགས་དེའི་ཚོགས་མིའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱིས་རྒྱ་ནག་གི་བཙན་ཤེད་ཅན་དང་ཞེ་འདོད་ཅན་གྱི་སྲིད་བྱུས་འཛིན་པ་ཁག་གིས་སྒྲིག་འཛུགས་དེའི་ཁེ་ཕན་དང་བདེ་འཇགས། དེ་བཞིན་རིན་ཐང་ཁག་ལ་ཁ་གཏད་གཅོག་གི་ཡོད་སྐོར་གསུང་སྐབས་བཅས་པ་ཞིག་ཡིན་འདུག། རྒྱ་ནག་སྐམ་སས་ཐའེ་ཝན་གྱི་ཉེ་འཁོར་ལ་སྔ་ལོའི་སྤྱི་ཟླ་བརྒྱད་པའི་ནང་དང་འདི་ལོའི་སྤྱི་ཟླ་བཞི་པའི་ནང་ལ་ཡང་དམག་རྩལ་སྦྱོང་བརྡར་བྱས་པ་མ་ཟད་ཐའེ་ཝན་གྱི་མཁའ་ཐོག་ལ་མཁའ་དམག་གནམ་གྲུ་ཡང་སེ་བཏང་སྟེ་ཐའེ་ཝན་ལ་གནོན་ཤུགས་སྤྲོད་ཐབས་བྱེད་མུས་ཡིན་འདུག། ཐའེ་ཝན་གྱི་བདེ་སྲུང་ལས་ཁང་གིས་ད་རིང་སྔ་དྲོའི་ཆུ་ཚོད་བདུན་པ་ཙམ་ལ་རྒྱ་ནག་སྐམ་སའི་མཁའ་དམག་གནམ་གྲུ་ཇེ་རྟགས་ཅན་བཅུ་ཟེར་བ་དང་ཇེ་རྟགས་ཅན་བཅུ་དྲུག་ཟེར་བ་ཁྱོན་བསྡོམས་མཁའ་དམག་གནམ་གྲུ་སུམ་ཅུ་ཙམ་གྱི་ཁོངས་ནས་མཁའ་དམག་གནམ་གྲུ་ཉི་ཤུ་རྩ་གསུམ་ཐའེ་ཝན་གྱི་ལྷོ་ཤར་རམ་ཡང་ན་ཐའེ་ཝན་གྱི་ལྷོ་ནུབ་ཁུལ་ནས་ཐའེ་ཝན་གྱི་མཁའ་ཐོག་ལ་འཕུར་སྐྱོད་བྱས་ལུགས་བརྗོད་འདུག་ལ། ད་དུང་རྒྱ་ནག་སྐམ་སའི་མཁའ་དམག་གནམ་གྲུ་དང་མཚོ་དམག་གྲུ་གཟིངས་ཁག་མཉམ་འབྲེལ་སྒོ་ནས་ཐའེ་ཝན་གྱི་ལྷོ་ཕྱོགས་ཁུལ་ལ་དམག་རྩལ་སྦྱོང་བརྡར་བྱེད་མུས་ཡིན་པ་དང་རྒྱ་ནག་སྐམ་སའི་མཚོ་དམག་གྲུ་གཟིངས་བཞི་ཡིས་འཐབ་རྒོལ་གྱི་གྲ་སྒྲིག་ཆེད་སྐོར་གཡེང་ཡང་བྱེད་ཀྱི་ཡོད་སྐོར་ཐའེ་ཝན་གྱི་བདེ་སྲུང་ལས་ཁང་གིས་བརྗོད་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང། ནེ་ཏྲོ་ཞེས་བྱང་ཨེ་ཏི་ལན་ཏིག་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཀྱིས་རྒྱ་ནག་ནས་སྒྲིག་འཛུགས་དེའི་ཁེ་ཕན་དང་བདེ་འཇགས་སྲུང་སྐྱོབ་ལ་ཁ་གཏད་གཅོག་གི་ཡོད་སྐོར་ནག་ཉེས་སྐྱོན་འཛུགས་བྱས་པ་དེར་ད་རིང་རྒྱ་ནག་ངོས་ནས་དེར་ངོ་རྒོལ་བྱས་པ་མ་ཟད། ནེ་ཏྲོས་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་ལ་དམག་དོན་མཐུན་ཕྱོགས་རྒྱ་སྐྱེད་གཏོང་ཐབས་ག་འདྲ་ཞིག་བྱས་ཀྱང་དེར་ངོ་རྒོལ་ཡོད་ལུགས་བཤད་འདུག། དེ་ཡང་རོའི་ཏྲེ་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་ཡུ་རོབ་ཁུལ་གྱི་རྒྱལ་ཁབ་ལི་ཐུ་ཝེ་ནི་ཡཱ་རྒྱལ་ས་བྷི་ལི་ནི་ཡསི་ནང་འཚོགས་བཞིན་པའི་ནེ་ཏྲོ་ཞེས་བྱང་ཨེ་ཏི་ལན་ཏིག་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཀྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་སྒྲིག་འཛུགས་དེའི་ཁེ་ཕན་དང་བདེ་འཇགས་སྲུང་སྐྱོབ་དེ་བཞིན་རིན་ཐང་ཁག་ལ་ཞེ་འདོད་ཅན་དང་བཙན་ཤེད་ཅན་གྱི་སྲིད་ཇུས་ཁག་ལག་ལེན་བསྟར་ནས་ཁ་གཏད་གཅོག་གི་ཡོད་སྐོར་ཁ་སང་ཕྱི་ཚེས་བཅུ་གཅིག་དེ་རེས་གཟའ་མིག་དམར་ཉིན་བརྗོད་ཡོད་ཅིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཆབ་སྲིད་དང་དཔལ་འབྱོར་དམག་དོན་གྱི་ལག་ཆ་ཁག་གཞི་རྒྱ་ཆེན་པོའི་སྒོ་ནས་བཀོལ་སྤྱོད་བྱས་ནས་གོ་ལ་ཡོངས་ལ་རང་གི་རྐང་རྗེས་འཇོག་རྒྱུའི་ཐབས་ཤེས་བྱེད་ཤུགས་ཆེ་རུ་དང་ཇེ་མང་དུ་གཏོང་བཞིན་པ་དང་དུས་མཚུངས་རང་གི་འཐབ་ཇུས་དང་འདུན་པ་དམག་དོན་རྒྱ་སྐྱེད་གཏོང་བཞིན་པའི་དམིགས་ཡུལ་ཁག་ཕྱི་གསལ་ནང་གསལ་སྟོན་གྱི་མེད་སྐོར་དང་རྒྱ་ནག་ངོས་ནས་ནེ་ཀྲོའི་མཐུན་ཕྱོགས་རྒྱལ་ཁབ་ཁག་ལ་དམིགས་ཚད་ཟིན་ནས་ངན་སེམས་ཅན་དང་དྲ་རྒྱ་བརྒྱུད་ནས་གསང་ཞིབ་མྱུལ་ལྟ་སོགས་བྱེད་མུས་ཁ་གཏད་གཅོག་རྒྱུའི་འུར་སྒྲོག་སྒྲོག་པ་དང་གནས་ཚུལ་ལོག་བཤད་བྱས་ནས་སྒྲིག་འཛུགས་དེའི་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་གི་ཡོད་སྐོར་ནེ་ཀྲོའི་དབུ་ཁྲིད་རྣམས་ཀྱིས་ཟུང་འབྲེལ་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་གནང་འདུག། ཡུ་རོབ་ཁུལ་དུ་ཡོད་པའི་རྒྱ་ནག་གི་གཞུང་ཚབ་ལས་ཁང་གིས། ནེ་ཀྲོས་རྒྱ་ནག་དང་འབྲེལ་ཡོད་སྐོར་སྤེལ་བའི་བསྒྲགས་གཏམ་དེའི་ནང་དོན་ཁག་གིས་དངོས་བདེན་ཁག་ལ་སྣང་མེད་བཏང་བ་དང་རྒྱ་ནག་གི་ལངས་ཕྱོགས་དང་སྲིད་ཇུས་ཁག་ལ་འཁྱོག་བཤད་བྱས་ཏེ་རྒྱ་ནག་ལ་ཆེད་དུ་མངགས་ནས་མིང་ཆད་ངན་པ་བཟོ་ཐབས་བྱས་ལུགས་བཤད་པ་མ་ཟད་དེར་ངོ་རྒོལ་མཐའ་གཅིག་ཏུ་བྱེད་ཀྱི་ཡོད་ལུགས་ཀྱང་བཤད་འདུག། ནེ་ཀྲོའི་སྤྱི་ཁྱབ་དྲུང་ཆེ Jens Stoltenberg མཆོག་གིས་སྒྲིག་འཛུགས་དེའི་ཆེས་མཐོའི་ལྷན་ཚོགས་སྐབས་སུ་རྒྱ་ནག་ནི་ནེ་ཀྲོའི་དགྲ་ཟླ་མིན་ན་ཡང་རྒྱ་ནག་གི་བཙན་ཤེད་ཆེ་བའི་སྤྱོད་ཚུལ་ཁག་གིས་ཁྲིམས་ལུགས་ལ་གཞི་བཅོལ་བའི་རྒྱལ་སྤྱིའི་ལམ་སྲོལ་ཁག་ལ་ཁ་གཏད་གཅོག་རྒྱུ་ཇེ་མང་དུ་གཏོང་བཞིན་ཡོད་སྐོར་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་འཇར་མ་ནིའི་སྲིད་བློན Olaf Scholz མཆོག་གིས་སྔ་ལོ་རྒྱ་ནག་དང་ཚོང་འབྲེལ་བྱེད་ཕྱོགས་ལ་བསྐྱར་ཞིབ་བྱེད་དགོས་པའི་བཀའ་བཏང་བའི་རྗེས་སུ་འཇར་མན་བཀའ་ཤག་གིས་རྒྱ་ནག་ཐོག་འཐབ་ཇུས་ཀྱི་སྲིད་ཇུས་འཛིན་སྟངས་དེ་བདུན་ཕྲག་སྔོན་མའི་རེས་གཟའ་ཕུར་བུའི་ཉིན་གཏན་འབེབས་གནང་འདུག་དེ་ཡང་རོའི་ཊར་ས་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་འཇར་མ་ནིའི་སྲིད་བློན་ནམ Chancellor Olaf Scholz མཆོག་གིས་ཡུལ་དེའི་ཚོང་ཤག་ཆེ་ཤོས་ཡིན་པ་རྒྱ་ནག་གིས་ནུབ་ཕྱོགས་ཡུལ་གྲུ་ཁག་ལ་འགྲན་རྩོད་ཆེན་པོ་བྱེད་བཞིན་པ་དང་འཐབ་ཇུས་ཐོག་ནས་དགྲ་ཟླའི་ལངས་ཕྱོགས་འཛིན་བཞིན་པ་སོགས་ལ་བརྟེན་ནས་འཇར་མ་ནི་རྒྱ་ནག་དང་ཚོང་འབྲེལ་མ་བྱས་པར་རིམ་བཞིན་རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲིའི་སྲིད་ཇུས་འཛིན་དགོས་སྐོར་རྒྱུན་རིང་ནས་ནན་བརྗོད་གནང་གི་ཡོད་སྟབས་བདུན་ཕྲག་སྔོན་མའི་རེས་གཟའ་ཕུར་བུའི་ཉིན་འཇར་མ་ནི་བཀའ་ཤག་གིས་རྒྱ་ནག་ཐོག་གི་ཐབས་ཇུས་ཅེས་པའི་སྲིད་ཇུས་དེ་གཏན་འབེབས་གནང་བ་ཞིག་ཡིན་འདུག། འཇར་མ་ནིའི་གཞུང་འཛིན་དེ་ནི་སྲིད་དོན་ཚོགས་པ་གསུམ་མཉམ་འབྲེལ་གྱི་གཞུང་འཛིན་ཞིག་ཡིན་པ་དང་ཡུལ་དེའི་ལྗང་ཁུ་ཚོགས་པས་ཕྱི་དྲིལ་དང་དཔལ་འབྱོར་ལས་ཁང་གཉིས་སྟངས་འཛིན་གནང་གི་ཡོད་སྟབས། དཔལ་འབྱོར་ཐད་རྒྱ་ནག་ལ་ལངས་ཕྱོགས་མཁྲེགས་ཙམ་འཛིན་དགོས་པར་དགའ་མོས་གནང་གི་ཡོད་པས་ན་ཐབས་ཇུས་དེ་གཏན་འབེབས་གནང་རྒྱུ་ཟླ་བ་མང་པོའི་རིང་ཕྱིར་འགྱངས་གནང་དགོས་བྱུང་འདུག་ད་རེས་རྒྱ་ནག་ཐོག་འཛིན་རྒྱུའི་ཐབས་ཇུས་དེ་ལ་བརྟེན་ནས་འགྱུར་བ་ཕྱིན་པ་གཙོ་བོ་ཁག་ནི་འཇར་མ་ནི་རྒྱ་ནག་ལ་ཕྱིར་ཚོང་ཐོག་སྟངས་འཛིན་བྱ་རྒྱུ་མ་ཟད། འཇར་མ་ནིའི་ཁེ་གཉེར་ལས་ཁང་ཁག་གིས་རྒྱ་ནག་ནང་མ་རྩ་བཙུགས་ནས་ཚོང་འབྲེལ་བྱེད་མཁན་ཚོས་མཚོ་ནོར་ཆེ་བའི་བཟོ་རྩལ་རིག་གནས་ཁག་གི་གནས་ཚུལ་ཁག་དང་འཐབ་ཇུས་ཀྱི་བློ་གྲོས་ཁག་མཁོ་སྤྲོད་བྱ་རྒྱུར་ཞིབ་བཤེར་གནང་འཆར་བཟོས་འདུག་ཡིན་ནའི་འཇར་མ་ནི VDMA ཞེས་པའི་བཟོ་གྲྭའི་མཐུན་ཚོགས་ཀྱིས་དེ་རིང་རེས་གཟའ་ལྷག་པའི་ཉིན་བསྒྲགས་གཏམ་ཞིག་སྤེལ་ནས་རང་གི་ལངས་ཕྱོགས་གསལ་པོ་བཟོས་འདུག་པས་ཁེ་གཉེར་ལས་ཁང་དེའི་གཙོ་འཛིན་ཀརལ་ཡིས་འཇར་མ་ནི་དངོས་ཟོག་ཕྱིར་ཚོང་ཐོག་ཐེ་ཇུས་བྱ་རྒྱུ་མེད་པའམ་རྒྱ་ནག་ཟུར་བཀག་བྱ་རྒྱུ་མེད་ལུགས་སོགས་བརྗོད་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་ཀྱི་རོལ་གཞས་ཁག་བོད་པའི་ན་གཞོན་རྣམས་ལ་སློབ་ཁྲིད་གནང་ཕྱོགས་དང། རོལ་དབྱངས་དར་སྤེལ་གྱི་ཐོག་ནས་བོད་པའི་རིག་གཞུང་གཅེས་འཛིན་གནང་ཕྱོགས་སོགས་ཀྱི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་གནང་བ་ཞིག་གཤམ་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ལ་བོད་པའི་རོལ་དབྱངས་ན་གཞོན་ཚོ་ལ་ཡང་ངོ་སྤྲོད་ག་འདྲས་གནང་དགོས་མེད་དང་བོད་པའི་རོལ་དབྱངས་སྦྱངས་པའི་ཐོག་ནས་ང་རང་ཚོའི་བོད་པའི་རིག་གཞུང་མི་ཉམས་རྒྱུན་འཛིན་ག་འདྲས་གནང་དགོས་མེད་དེ་ཚོའི་སྐོར་ལ་ཡང་གསན་མཁན་རྣམ་པ་ཚོ་ལ་ཡང་ལེ་ཚན་གཅིག་གི་སྙན་སྒྲོན་ཞུ་གི་ཡིན། བཀའ་མོལ་ཞུ་ཡུལ་དེ་ཁེ་ན་ཌའི་ནང་ལ་ཡང་གནས་བཞུགས་བོད་གཞུང་ཟློས་གར་ཟུར་པ་དང་བོད་པའི་གཞས་དང་དེ་འདྲའི་མང་པོ་གསར་རྩོམ་གནང་མཁན་བསོད་ནམས་བཀྲ་ཤིས་ལགས་ཡོངས་གྲགས་ཨ་ཇོ་ཌེ་ནི་ལགས་ཞེས་ཀྱི་ཞུ་གི་ཡོད་རེད་ཨ་ཇོ་ཌེ་ནི་ལགས་ཌེ་ནི་ལགས་དང་ལྷན་དུ་བཀའ་མོལ་ཞུ་གི་ཡིན་བཀྲ་ཤིས་བདེ་ལེགས། ང་རང་ཚོ་ད་བོད་པའི་སྲོལ་རྒྱུན་རོལ་གཞས་ཀྱི་ཐོག་ལ་ཡང་སྦྱང་པ་ཆེན་པོ་རེད་སྦྱངས་གནང་པ་གཅིག་པོ་མིན་པ་ཅིག་གི་སོ་སོའི་ལྷན་སྐྱེས་ཀྱི་ཐོག་ནས་བོད་པའི་གླུ་གཞས་མང་པོ་ཅིག་ད་ལྟ་བར་དུ་བརྩམས་གནང་ཡོད་རེད་ཚིག་དང་གདངས་དང་དེ་ཚོ་ག་འདྲ་ཟེ་རྩོམ་གནང་གི་ཡོད་དེ་ཚོ་རང་བཞིན་གྱིས་འཁོར་ཡོང་བ་དེ་འདྲ་རེད་ག་འདྲ་རེད། ཨ་ད་ང་རང་ཚོ་བོད་ཀྱི་སྲོལ་རྒྱུན་ཡིན་ན་འདྲ་དེང་རབས་ཀྱི་ནི་གླུ་གཞས་དེ་འདྲའི་ཐོག་ལ་ཡ་གསར་རྩོམ་གནང་སྟངས་ཐོག་ལ་ཡ་ད་གཅིག་ཞུས་པ་རེད་བྱས་ན་སྤྱིར་བཏང་གཞས་གཅིག་སོ་སོས་བྲིས་དགོས་བྱས་ན་ནི་དེའི་དོ་བདག་རང་གི་འཆར་གཞི་དང་གྲ་སྒྲིག་དང་ནི་དེ་ལ་ཡ་སོ་སོས་གཅིག་མ་གཞས་ཚིག་ནས་བྱས་དེ་ནས་དབྱངས་ནས་བྱས་ནི་དེ་འདྲ་མ། རྩོམ་གྱི་ཡོད་རེད་པ་བྱས་ཙང་ཡང་ཨ་ལས་མ་བརྩམས་སྔོན་ལ་ཡང་གལ་སྲིད་དོ་བདག་དེས་བོད་གཞུང་ཟློས་གར་ལ་ཡང་སློབ་ཁྲིད་གནང་མྱོང་ཡོད་པ་འདྲ་ཞིག་ན་ང་ཚོའི་དགེ་རྒན་རྣམ་པས་ལམ་སྟོན་གྱི་ཐོག་ནས་རེ་སྐུལ་མ་གསུམ་ཅིག་ཐོན་ཡོང་གི་རེད་པ་དེ་ལ་ཡང་གསན་འཇོག་ཡག་པོའི་ཐོག་ནས་ཡང་སོ་སོ་གིས་དེར་ཡང་རྩེད་གར་སྟོན་འདུག་དེ་འདྲའི་ཐོག་ནས་གཞས་དེ་མར་ཐོན་ཡོང་གི་རེད་པ།
ཨ་ཇོ་ཌེ་ནི་ལགས་གཞས་མར་ཐོན་ཡོང་གི་རེད་གསུངས་དུས་དེ་རང་བཞིན་ལྷན་སྐྱེས་ཀྱི་ཐོག་ནས་མར་ཐོན་ཡོང་གི་ཡོད་པ་ཅིག་གསུང་གི་ཡོད་རེད་ད་ཡང་དེ་ལ་ཡང་དགེ་རྒན་བསྟེན་བྱས་ནས་ཡང་བརྒྱུད་རིམ་འགྲིམ་དགོས་ཀྱི་ཡོད་རེད་ག་འདྲ་རེད། ད་དཔེར་ན་ཆ་བཞག་ན་ང་བོད་གཞུང་ཟློས་གར་ནང་ལ་ཡ་ལོ་དགུ་ཙམ་ཅིག་དེ་འདྲའི་ཉམས་མྱོང་བྱས་ནས་ཨ་ནི་ཕ་གིའི་ནང་ལ་ཡ་ད་གཞས་ཞབས་བྲོ་ལྷ་མོ་གཏམ་བརྗོད་འདྲ་མ་འདྲ་མང་པོའི་ནང་ལ་ཡ་ཨ་ནི་མཉམ་ཞུགས་བྱེད་ཡས་གོ་སྐབས་རག་པ་རེད་སྤྱིར་བཏང་གཞས་རྩོམ་སྟངས་འདི་འདྲ་རེད་ད། དང་པོ་འདི་ཚང་དགོས་ཀྱི་རེད་གཉིས་པ་འདི་དགོས་ཀྱི་རེད་གསུམ་པ་འདི་དགོས་ཀྱི་རེད་མཇུག་བསྡུ་ནི་འདུག་བཤད་མཁན་གཞས་གཅིག་བྲིས་ཚར་གི་བ་རེད་ཟས་དང་ད་དེ་མིན་པའི་ཨ་ནི་དགེ་རྒན་ཡིན་ན་རང་ངོས་སུ་དེ་སུ་ནས་ནི་ཅིག་བསླབ་པར་བྱེད་ན་ལམ་སྟོན་རེ་བྱས་པ་ཡིན་ན་ཁོ་རང་གི་ལམ་ཅིག་སྟོན་གི་རེད་འདི་ཁོ་རང་རྩི་དགོས་ཀྱི་རེད་བ་ད་ཁོ་རང་ཟེར་ན་འདྲ་ནི་དགེ་རྒན་ཟེར་ན་འདྲ་བླ་མ་ཟེར་ན་འདྲ་དེ་འདྲའི། ཡོད་དུས་བླ་མས་ལམ་ཕྱེ་ཡོད་ན་སོ་སོས་ཀྱིས་དེ་ལ་ཡ་བསམ་གཞིག་བྱས་ནས་སོ་སོའི་རྩོམ་ཡིན་ན་འདྲ་ག་རེ་ཡིན་ན་ཅིག་སྟོན་ཐུབ་གི་ཡོད་རེད་པ་ད་སོ་སོས་རང་ངོས་ནས་འདི་འདྲའི་གི་ཉམས་མྱོང་དེ་འདྲ་མེད་པ་རེ་བྱས་ཡིན་ན་ཅིག་བྲིས་པ་རེ་བྱས་ཡིན་ན་རྩོམ་ཞིག་བརྒྱབ་པ་རེ་བྱས་ཡིན་ན་རྩོམ་ཁོ་ཡག་པོ་ཡོང་སྲིད་གི་རེད་ཡ

བྱས་ཙང་བླ་མ་ཡོད་པའི་ཆོས་དེ་ལ་ཁུངས་ལུང་དང་བྱེ་བྲག་ཡོད་དུས་བླ་མ་མེད་པའི་ཆོས་དེ་དེ་འདྲ་དེ་སུ་ཡིན་ན་བཤད་ཐུབ་ཀྱི་རེད་བྱས་ཙང་སོ་སོའི་གི་དེ་ཁུངས་སྐྱེལ་ས་ཡོད་མ་རེད་བ་འོ་དེ་འདྲའི་ཅིག་གི་ཐོག་ནས་ང་རེ་ག་ཟེར་བུ་ད་མི་རབས་རྒན་པ་དང་ཁོ་རང་ཚོ་གི་ད་བཀའ་སློབ་དང་ལམ་སྟོན་དེ་འདྲའི་ཅིག་གི་ངང་ནས་ཨེ་ནི་ངས་གཞས་བྲིས་དགོས་ཡོད་རེད། སྐབས་རེ་གསར་རྩོམ་བྱེད་དུས་ཡང་ཨེ་ནི་དེ་ནས་ཚིག་འདི་ཚོ་ཅིག་མགྱོགས་པོ་ཨེ་ནི་ཤར་ཡོང་གི་འདྲ་བྱས་སོ་སོའི་གི་ཀླད་པའི་ནང་ལ་ཡང། ཡང་ད་རིང་ངས་ཙུག་ཏི་ཁང་དེ་དངོས་གནས་ངས་སྟོད་གཞས་ཞིག་བྲིས་ན་བསམས་ན་ཨེ་ནི་ཁོ་སྟོད་གཞས་ད་ཨ་ན་ང་རང་ཚོ་ད་སྔ་མོ་ད་དེང་སང་དུ་ཉམས་ཞིབ་ཐོག་ནས་གསུངས་པར་བྱས་ན་ཨེ་ནི་ནང་མ་ཟེར་མཁན་དང་སྟོད་གཞས་ཟེར་མཁན་འདི་ཚོ་ད་ད་བོན་ཆོས་སྐབས་སུ་དར། ཟེར་བ་རེད་ད། གླང་དར་མའི་སྔོན་ལ་བྱུང་བ་འདྲ་བོ་དེ་འདྲ་རེད་འདུག་བ། བྱས་ཙང། གཞས་འདི་ཚོ་གི་ཨ་ནེ་ཨ་ད་ང་རང་ཚོས་ཉར་ཚགས་བྱས་ནས་ནང་མ་སྟོད་གཞས་ཟེར་མཁན་ཅིག་སྙན་པོ་ཅིག་གོ་རྒྱུ་ཡོད་རེད་ཡིན་ནའང་དེ་འདྲའི་གི་ཐོག་ལ་ཡ་ཨ་ནེ། སྒྱུ་རྩལ་བ་གི་ཨ་ནེ་ཁོ་རང་ཚོ་གི་ད་བསྟོད་དབྱངས་འདི་ཚོ་ལ་བསྔགས་བརྗོད་དང་ཨ་ནེ་སྙན་པོ་ཡོད་ཙང་དེ་ཉར་ཚགས་བྱས་ནས་ཨ་ནེ་མི་གཅིག་གིས་འདི་བརྩམས་པ་ཡིན་ན་དེའི་རྗེས་ལ་ཡ། དགེ་ཕྲུག་ཚོ་གིས་འདི་མུ་མཐུད་ནས་ཕྱིན། མི་དེ་ཚོ་ད་དགོངས་པ་རྫོགས་ནས་ད་དུག་དུས་ཚོད་ལ་བབས་པ་ཅིག་ཡལ་འགྲོ་གི་ཡོད་དེ་ཡིན་ན་གཞས་དེ་མར་ལྷག་གི་ཡོད་རེད། འོ་ད་དེ་འདྲའི་གི་ལམ་ཅིག་ཡིན་ན་སྟོད་གཞས་གསར་རྩོམ་བྱེད་དུས་སྟོད་གཞས་རང་གི་ད་འདི་ཧ་ལམ་སོ་བྲོ་བ་དང་སྙིང་བཅུད་དང་ད་ག་རེ་ལབ་དགོས་རེད་ད་དེ་ཡིན་ན་སྨན་སྣ་ར་འདྲ་མི་འདྲ་བླུགས་ཡོད་ན་སྟོད་གཞས་རང་གི་སྨན་སྣ་དེ་ཚོ་ཚང་དགོས་ཀྱི་ཡོད་རེད། དེ་འདྲའི་ར་ཅིག་ཚང་བར་བྱེད་ན། མི་གིས་ཨ་ནི་ཨ་མཆོག་ལ་ཡང་གོ་དུས་ཨ་ནི་ཁོ་རང་ཚོས་ཨོ་འདི་ད་ཡང་སྟོད་གཞས་གསར་བ་ཞིག་རེད་བཞག་བསམ་ངེས། ད་སྟོད་གཞས་མང་པོ་ཞེ་དྲག་ཡོད་མ་རེད་བ་ཨ་ནི་ཡོད་པ་དེ་ཚོའི་ནང་དེ་དེས་མ་འདྲ་བ་བྱས་ན་ལམ་སང་ཁོ་དངོས་སུ་སྡོད་པ་ཡོད་རེད་དེ་ག་རེད་འདི་ག་རེ་རེད་ཟེར་དུས། བྱས་ཙང་ཡིན་ན་ཁོ་འདྲ་བོ་དང་ཁོ་ཡ་དེས་ལམ་ཁ་ད་ག་ལ་ཨ་ནི་ཅིག་མོ་ཊ་བཏང་ནས་ཡོང་མཁན་འདྲ་བོ་རེད། བའི་ལྟོས་བཅས་རང་འདྲ་བོ་ཡོད་པ་འོ་འདི་འདྲའི་གནང་མཁན་འདི་ལ། ཤུལ་འཛིན་པ། བ་དེ་སྔ་མོ་གི་ཨ་ནི་སྙིང་པོ་དེ་ཚོ་ཨ་མདོའི་ཤུལ་འཛིན་ནི་མ་འདུག་སྤྲུལ་སྐུ་ཡོད་པའི་རྟགས་ཆེན་པོ་ཡོད།
སྔར་ཡོད་པའི་གཞས་སྣ་དང་གླུ་གཞས་ཀྱི་རིགས་ཀྱི་ཤུལ་འཛིན་གནང་བ་དང་གཅིག་ད་དེང་དུས་ཀྱི་གསར་རྩོམ་གནང་མཁན་དེའི་བར་དུ་ལ་ཁྱད་པར་ག་རེ་ཡོད་རེད།
དེང་སང་གི་དུས་ཚོད་ལ་དེང་སང་གི་ཤུལ་འཛིན་སོགས་ཀྱི་དེང་དུས་ཀྱི་གསར་རྩོམ་དབྱེ་འབྲེལ་གནང་བར་བྱས་ན། ད་ལྟའི་མང་ཆེ་བ་གང་འདྲའི་གྲབས་ཤིག་གནང་དགོས་ན་ངས་ཞེ་དྲག་ཞུ་ཐུབ་ཀྱི་མི་འདུག་རེ་བ། ད་ལྟའི་མང་པོ་ཅིག་ད་ཕལ་ཆེར་རྒྱལ་ཁབ་གཞན་པའི་དབྱངས་དང། ལུགས་སྲོལ་དང། བང་སྒྲ་དང་རྫིང་སྒྲ་འོ་ད་དེ་འདྲའི་གི་ངོ་མཚར་དོད་པོ་ཡོད་རེད། བྱས་ན། དེ་ནི་དེང་དུས་ཀྱི་བོད་གཞས་ཟེར་བ་ཡིན། ད་དེང་སང་འདི་འདྲ་གྲབས་གསུང་གོ་ཡོར་བ་ཁྱེད་རང་གཙོ་ཆེ་ཤོས་དེ། འདི་གི་ཁུངས་དང་ལུང་དེ་ག་བ། ཁྱེད་རང་ག་ནས་སྦྱངས་པ་ཟེར་ཁྱེད་རང། སུས་བསླབ་བྱུང་ཟེར་ཁྱེད་རང་གི་དགེ་རྒན་སུ་རེད་ཁྱེད་རང་གི་བླ་མ་སུ་རེད་ཟེར་འོ། ད་དེ་འདྲས་ཀྱི་ཡང་ལམ་ཞིག་ཡོར་བ་ད་དེང་སང་མང་ཆེ་བ་དེང་དུས་དུས་ཚོད་ལ། བྱས་ཙང་ཁོ་ལས་བསླབ་མཁན་ཅིག་ཡོད་པ་དང་ཨེ་ནི་ང་སློབ་ཕྲུག་ཡིན་པ་བྱས་ཨེ་ནི་དེ་ནས་ཨེ་ནི་རྩལ་བཏོན་ནས་ཨེ་པ་ཏི་སྙན་པོ་ཡག་པོ་དང་ཨེ་ནི་པ་ཏི་ཞི་བོ་དེ་འདྲས་བཏོན་པར་བྱུང་ན་མིས་བརྩི་གི་རེད་ཟེར་བ་ད་སོ་སོ་སོས་རང་གསར་རྩོམ་བྱེད་རྒྱུ་དེ་ག་ཨོ་སྟོ་ཏའི་ཡིན་ན་གོ་ཚོད་མི་འདུག་ད་འདི་ག་འདྲའི་ཡིན་ན་ཟེར་དེ་འདྲས་རེད་ཅིག་ལ་ཨེ་ནི་དེང་སང་དུས་ཚོད་འདི་ཚོ་འདི་རེད་བ་ད་ཞེ་དྲག། སླེབས་ཀྱི་རེད་ལ། ལམ་སང་ཡལ་གྱི་རེད་ལ། ད་འདི་ང་རང་ཚོའི་གི་ད་སྲོལ་རྒྱུན་གི་དེ་ཚོ་ལོ་རབས་ནས་ལོ་རབས་འེ་འདི་འདྲའི་ཉར་ཚགས་བྱས་དགེ་རྒན་བསྟེན་ཅིང་གཅིག་གིས་མུ་མཐུད་བྱས་ནས་འོ་ད་འདི་འདྲའི་ཡོང་དུས་ཨ་ནེ་གསུང་གཞས་དེ་ཚོ་ལ་ཡ་ལྗིད་ཁོག་དང་བྱིན་རླབས་ད་ཞེ་དྲག་མ་འདྲ་བའི་དེ་འདྲའི་ཡོད་རེད་ད་ངས་ཡང་ད་དེའི་ཐོག་ལ་འེ་འདྲའི་གྲབས་ཞུས་ན། ད་དེ་ནས་ད་ལྟ་ད་ངེད་ཅག་ང་རང་ཚོའི་བོད་ཀྱི་ལྷ་མོའི་སྒྱུ་རྩལ་གྱི་ཐོག་ལ་ཡང་དངོས་བྱུང་གློག་བརྙན་ཅིག་ཀྱང་ཞིབ་འཇུག་མང་པོ་ཞིག་གནང་བྱས་བཟོས་གནང་ནས་ད་ལྟ་བོད་པའི་ཨ་ཅེ་ལྷ་མོ་སྐྱོར་མོ་ལུང་བ་དང་ཨ་ནི་ལྷ་མོ་བསླབ་གནང་མཁན་བོད་ནས་ཕེབས་པའི་རྒན་ལགས་ཀྱི་ལོ་རྒྱུས་དེ་འདྲས་ཚོ་ཕྱོགས་བསྡོམས་གནང་བྱས་ནས་དངོས་བྱུང་གློག་བརྙན་ཅིག་ཀྱང་བཟོས་གནང་འདུག་གློག་བརྙན་དེ་འདྲས་རིགས་ཀྱི་ཐོག་ནས་ཨ་ནི་བོད་པའི་ཨ་ཅེ་ལྷ་མོའི་རིག་གཞུང་དེ་སྲུང་སྐྱོབ་ག་འདྲས། གནང་ཐུབ་ཀྱི་ཡོད་པ་གཟིགས་ཡོད་ན། ད་ལྟ་ཨ་ཅེ་ལྷ་མོ་ཟེར་དེ་ལ་ཡང་ད་ལོ་གཅིག་སྟོང་ལྷག་གི་ལོ་རྒྱུས་ཡོད་དུས་ཨ་ཅེ་ལྷ་མོ་ཟེར་དེ་བཙན་བྱོལ་ལུང་པ་ལ་ཡང་ག་འདྲའི་དར་སྲོལ་བྱུང་བ་རེད་ཟེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཡང་རྒན་ལ་བ་ནོར་བུ་ཚེ་རིང་ལགས་ཁོ་རང་ལྷ་སའི་སྐྱོར་མོ་ལུང་བ་གི་ཨ་ཅེ་ལྷ་མོའི་ཚོགས་པའི་ནང་ལ་ཡང་མོ་འཁྲབ་འཁྲབ་མཁན་གྱི་མོ་འཁྲབ། དོན་ངན་ཟེར་དགོས་རེད་བ་ད་འོ་འདི་འདྲའི་སྐད་གྲགས་ཆེ་བའི་སྒྱུ་རྩལ་བ་དང་མི་སྣ་གྲགས་ཅན་ཡིན་ན་ང་ཚོ་ལ་ཡ་ད་ག་རེ་ཟེར་དགོས་རེད་ད་ང་ཚོའི་བཙན་བྱོལ་ལ་ཡ་སླེབས་དེ་ནང་ལ་ཡ་ད་ཁོ་རང་གིས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནང་ལ་ཡ་བོད་ནས་ཆོས་ཐོག་རྒྱབ་ནས་ད་དེ་ཚོ་ཐར་མ་ཐག་ལ་ཕ་ག་ཀ་ལོན་སྦུག་ལ་སླེབས་བྱས་ནས་ཀ་ལོན་སྦུག་དེ་ལ་ཡ་ཨ་ནི་ང་རང་ཚོ་གི་ཨ་ལྕེ་ལྷ་མོའི་དེ་འདྲའི་སྔར་སྐུ་མདུན་རྒྱ་གར་ལ་ཡང་གནས་གཟིགས་ཕེབས་དུས་སྐབས་སུ་གནས་བྱས་ནས་འདི་འདྲའི་ལྷ་མོ་ཚོགས་པ་ཅིག་ཡོད་བཞིན་པ་གང་ཞིག་ལ་རྒན་ལགས་ཕ་གིར་ཕེབས་པ་དག་ཏུ་ཁོ་རང་ཚོ་གིས་རྒན་ལགས་ཡག་གི་ཐུགས་རྗེ་གཟིགས་ད་དེ་ང་ཚོ་ལྷ་མོ་ཚོགས་པ་ཅིག་ཡོད་དེ་ཡིན་ན་འདི་དབུ་ཁྲིད་གནང་མཁན་དེ་ཡག་ག་ཅིག་ཁྱོན་ནས་བོར་མེད་དུས་ཐུགས་རྗེ་གཟིགས་འདི་འདྲའི་དབུ་ཁྲིད་རོགས་བྱེད་གསུངས་པ་ནང་བཞིན་དགེ་རྒན་ལགས་ཀྱིས་ད་ག་སློབ་ཁྲིད་གནང་ནས་ཕ་ག་དེ་ལ་ཡ་ལོ་ཤས་བཞུགས་དེའི་བར་དེ་ལ་ཡ་ལྷ་མོ་ཤས་བསླབས་གཞུང་ཤས་དེ་ནས་རྒན་ལགས་མར་བོད་གཞུང་ཟློས་གར་ལ་ཡ་གདན་འདྲེན་ཞུས་བྱས་ནས་ཨེ་ནི་རྒན་ལགས་ཀྱིས་ཨེ་ནི་སྐྱོར་མོ་ལུང་པ་གི་ཨེ་ནི་གཞུང་དེ་ཚོ་བོད་གཞུང་ཟློས་གར་ལ་ཡ་བསླབ་ཡས་ཀྱི་ཨེ་ནི་དེ་འདྲའི་དུས་ཚོད་དབུ་ཚུགས་བྱས་རེད་བ་དེ་ནས་བར་སྐབས་ཅིག་ལ་ཡ་ཨེ་ནི་མི་མི་ཚང་མ་ད། བཙན་བྱོལ་ལུང་པར་སླེབས་ནས་གཞིས་ཆགས་དང་སློབ་གྲྭ་ཆེ་ཁག་དེ་འདྲའི་ལ་ཡ་ད་ཅིག་སློབ་གྲྭའི་དགེ་རྒན་འདྲ་བོ་དེ་འདྲས་འགྲོ་ཐུབ་པ་རེད་བྱས་ནས་ཕྱག་ལས་ཡག་པོ་གསལ་བོ་རེད་བ་ད་ག་དེ་རྩ་བཟང་ས་ལ་ཡང་དེ་འདྲས་བྱས་ནས་ཟློས་གར་ནང་ལ་ཡང་དེ་འདྲའི་དགེ་རྒན་དང་འཁྲབ་སྟོན་པ་དེ་འདྲ་མང་པོ་ཡོད་བའི་སྐབས་སུ་མི་མང་པོ་ཅིག་དེ་འདྲའི་ཐོག་ལ་ཡང་ཐད་དགོས་བྱུང་རྒན་ལགས་སྦེལ་ལ་ཀུ་པིའི་གཞིས་ཆགས་ལ་འགྲོ་དགོས་བྱུང་འདྲའི་གི་དུས་ཚོད་ལ་ཡང་ཡང་བསྐྱར་རྒན་ལགས་སྦེལ་ལ་ཀུ་པི་ནས་ཡང་ཡར་གདན་འདྲེན་ཞུས་དེ་འདྲའི་སྐབས་སུ་ལྷ་མོ་ནོར་བཟང་ལགས་དགོས་ཀྱི་འདུག་ཟེར། ཡང་རྒན་ལགས་མར་གཅིག་ནི་ག་རེ་ཟེར་ན་རྒན་ལགས་ཀྱི་ཕྲུ་གུ་དྲུག་དང་སོ་སོའི་སྐྱེ་དམན་དེ་ཚོ་ཚང་མ་ཕ་ག་གཞིས་ཆགས་ལ་བསྡད་དུས་ཕྲུ་གུ་ཚོ་ལ་བདག་པོ་བྱེད་དགོས་ཀྱི་ཡོད་རེད་ཨ་ནི། སོ་སོ་ལ་ཡང་ས་ཁང་ས་ཞིང་རེ་ཅིག་ཡོད་རེད་ད་དེ་ཚོའི་ཅིག་ལྟ་རྟོག་བྱེད་དགོས་ཀྱི་རེད་ད། རྒན་ལགས་ལ་སྐུ་ལས་ཆེན་པོ་བྱུང་གི་འདུག་སྟེ་ཡིན་ན་སྐུ་ལས་དེ་ཚོ་ལ་ཡང་ཁོ་རང་གི་ངོས་ནས་ཁོ་རང། རང་ལས་གཞན་གཅེས་དེ་གལ་ཆེར་བརྩིས་ནས། ཡང་བསྐྱར་ཡར་ཕེབས་བྱས་ནས་ཨ་ནི་བཙུགས། དགོངས་པ་མ་རྫོགས་བར་དུ་ཨ་ནི། རྒན་ལགས་ཀྱིས་བོད་གཞུང་ཟློས་གར་ལ་ཡར་སློབ་ཁྲིད་གནང་གི་ཡོད་རེད་ད་ག་ནང་བཞིན་སྦེལ་ལ་ཀུ་པི་གི་གཞིས་ཆགས་ཀྱི་ལྷ་མོ་དེ་ལ་ཡང་རྒན་ལགས་ཀྱིས་སློབ་ཁྲིད་གནང་གི་ཡོད་རེད་ད། ཨ་ནི་རྒན་ལགས་ཀྱིས་ད་ལྷ་མོའི་གྱི་སྲོལ་གཏོད་མཁན་དེ་ཐང་སྟོང་རྒྱལ་པོ་ཡིན་ནའི་ད་བཙན་བྱོལ་ལུང་པར་སླེབས་བྱས་ནས་ཨ་ནི་ལྷ་མོ་དེ་ལ་ཡར་ད་དར་ཁྱབ་བྱེད་མཁན་ད་ད་སློབ་སྟོན་བྱེད་མཁན་རྒན་ལགས་ལགས་ཀྱིས། དགེ་རྒན་ཡག་པོ་དེ་འདྲ་གཅིག་ཀྱང་བྱུང་མྱོང་ཡོད་མ་རེད་ད་ཡིན་ན་མི་ཕྱིས་སུ་ཨ་ནི་ད་གཞིས་ཆགས་བེ་ལ་ཀུ་པི་དང་དེ་བ་ལ་ཡ་སློབ་ཁྲིད་གནང་མཁན་ཨེ་ནི་ལྷ་མོའི་ཐོག་ལ་ཡ་ད་གསུང་གདངས་ཡག་པོ་དང་ཨེ་ནི་ལྷ་མོའི་གཞུང་དེ་ཚོ་མཁྱེན་མཁན་དེ་འདྲའི་མཛུག་གུ་ལ་གྲངས་ཀ་ཟེར་ན་རེད་བ་ད་དེ་དེ་འདྲའི་མཁྱེན་པ་དེ་འདྲའི་མང་པོ་བྱུང་བ་རེད་ཡིན་ན་ཁོང་ཚོ་ཚང་མ་དྲུག་བཅུ་བདུན་བཅུ་བརྒྱད་བཅུ་དགུ་བཅུ་ཉིས་སྟོང་ཟེར་ཨོ་ད་དེ་འདྲའི་ནང་ལ་ཡ་ག་ལེ་ག་ལེ་ག་ལེ་ཡ་དགོངས་པ་རྫོགས་བྱས་ནས་ད་འདི་ནོར་བུ་ཚེ་རིང་ལགས་ཞུ་བ་དེའི་ཕལ་ཆེར་ཡང་འདི་ལྟའི་ལ་ལྷ་མོ་ཚོགས་པ་ཕལ་ཆེར་བཅུ་གྲངས་ཤིག་ཡོད་པ་སྐད་ཆ་རེད་ཨ་འདི་དེའི་ནང་ནས་མང་ཆེ་བ་བོད་གཞུང་ཟློས་གར་ནས་ད་སྐྱོར་མོ་ལུང་བ་གཞུང་དེ་ཤུལ་འཛིན་ཡོད་ཙང་ཨ་ནི་དེ་ཚོ་ཡང་ཕར་དར་ཁྱབ་རབ་བྱས་ནས་ང་རང་ཚོའི་བཙན་བྱོལ་གྱི་ད་བོད་པའི་གི་བསྡད་ས་སློབ་གྲྭ་ཡིན་ན་འདྲ་གཞིས་ཆགས་ཡིན་ན་འདྲ་དེ་འདྲའི་ལ་ཡ་ཨ་ནི་ལྷ་མོ་དེའི་རྒྱ་ནག་གི་དབུ་ཁྲིད་འདི་འདྲ་བྱས་ཡོད་དུས་ཨ་ནི་ང་ཚོ་ལྷ་མོ་དེ་ཡས་ཡོད་མ་རེད་ལྷ་མོ་དེའི། མྱུར་སྐྱོབ་བྱེད་ཡས་ཐོག་ལ་ཡ་གང་ལ་གང་འཚམ་གྱིས་དེ་གནང་གི་འདུག་དེའི་སྒང་ལ་ད་ནི་སྐུ་མདུན་གྱི་བཀའ་སློབ་ཕེབས་ཏེ་སྐུ་མདུན་གྱི་བཀའ་སློབ་མང་པོ་ཕེབས་ཡོད་ལྷ་མོ་དེ་དར་ཁྱབ་བྱེད་དགོས་ཡོད་དང་དེ་འདྲའི་ཐོག་ལ་ཡ་ཞེ་པོ་ཅིག་ད་སྐུ་མདུན་གྱིས་དེ་གནང་ཡོད་དུས་ད་ནི་ཚོགས་པ་ཁག་གི་ལྷ་མོའི་ཕྱོགས་ནས་མི་རེ་རེར་གྱི་གསུང་གདངས་རེ་དེ་འདྲ་བཏང་ཡོང་ཡོང་བྱས་ནས་དེ་ནས་ཨ་འདྲ་ཀོ་ལི་གྷལ་གཞིས་ཆགས་ནས་རྒན་ལགས་དེ་གིས་གསུང་གདངས་བཏང་དུས་དངོས་གནས་ཁོ་རང་ད་སྔར་མ་བྱུང་བ་དེ་འདྲ་རབ་བྱེད། གསུང་གདངས་དེ་འདྲའི་ཐ་སྙན་པ་ལ་བསམ་ནས་རྦད་དེ་མི་ཚང་མ་ཨམ་ཆོས་འགྲོ་མཁན་དེ་འདྲར་བཟོས་སོང་ང་ཁོ་རང་རང་གི་དུ་བྱང་ཆགས་པ་ཅིག་མ་རྒན་གཞིས་ཆགས་ཁག་རེ་གི་ལྷ་མོའི་དགེ་རྒན་དེའི་ནང་ནས་ཨང་ཁོ་རང་འདི་སྦེ་ལ་ཀུ་པེའི་རྒན་ལགས་ཚོས་བསླབ་བྱུང་ད་འདི་འདྲའི་བྱས་བྱས་ནས་མི་ཀོ་ལི་གྷལ་ཟློས་གར་གྱི་རྒན་རྒན་ལགས་དེའི་ནང་བཞིན་གི་ཨ་ནི་ང་ཚོ་གཞོན་སྐྱེས་ཚོ་ལ་ཡ་སྦྱང་ཡས་ཀྱི་འདོད་པ་དང་དེ་འདྲས་ཀྱི་ཆང་པ་རེ་བྱས་ཡིན་ན་ལྷ་མོ་འདི་ད་རྦད་དེ་ཞེ་པོ་ཅིག་ཨ་འདྲའི་ཡུན་རིང་པོ་དེ་བསྡད་ཡས་ཀྱི

འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་ནས་ཉེར་གཉིས་བར། མང་མོས་འོས་བསྡུའི་མཇུག་བསྡོམས་དང་འབྲེལ་བའི་ཚོགས་ཆེན་རྒྱས་འཛོམས་གཤོམ་པའི་ཐོག་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དབུ་མའི་ལམ་གྱི་སྲིད་ཇུས་དང་འབྲེལ་བའི་བཀའ་སློབ་ཞིབ་རྒྱས་བསྩལ་འདུག་པས་ཚན་པ་དགུ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲོས་འཆར་བཏོན་པ་ལྟར། རིམ་གྱིས་བཙན་བྱོལ་བོད་གཞུང་གི་རྩ་དོན་འཐབ་རྩོད་ཀྱི་ཁ་ཕྱོགས་དེ། རང་བཙན་ལས་རང་སྲིད་རང་སྐྱོང་གི་གནས་བབ་ཐོག་ལ་བབས་ནས། བོད་ཁྱོན་ཡོངས་རྫོགས་གཅིག་ཏུ་སྒྲིལ་བའི་རང་སྲིད་རང་སྐྱོང་མིང་དོན་མཚུངས་པ་ཞིག་ཐོབ་ཐབས་བྱ་རྒྱུའི་རེ་འདུན་ལ་ཡང་དོན་སྨིན་ལྡན་པའི་ཡ་ལན་མ་བྱུང་བའི་དབང་གིས། བོད་མིའི་སྤྱི་ཚོགས་ཀྱི་ཁྲོད་ཀྱི་མི་སྣ་མང་པོ་ཞིག་གིས་བོད་རང་གི་ཕྱོགས་ནས་མར་འབབ་ས་གང་ཡོད་ལ་བབས་ཟིན་ན་ཡང། རྒྱ་ཕྱོགས་ནས་གནས་དུས་ཚོད་རྩིས་ཀྱིས་དོན་ཕན་ལྡན་པའི་འགྱུར་བ་གང་ཡང་གཏོང་འདོད་མེད་པ་ཡིན་དུས། ད་ལྟ་ང་ཚོའི་ངོས་ནས་བོད་རང་བཙན་གྱི་ཐོག་ལ་འགྱུར་བ་བཏང་སྟེ། འཐབ་རྩོད་ཀྱི་ངོ་བོ་ཛ་ཇེ་དྲག་དང་ངར་ཤུགས་ཇེ་ཆེར་གཏོང་དགོས་པའི་བསམ་འཆར་འདོན་གྱི་ཡོད་ན་ཡང། རྒྱལ་བ་རིན་པོ་ཆེའི་ངོས་ནས་དེ་ལྟ་བུའི་ཁ་ཚ་དགོས་གཏུགས་ཀྱི་འགྱུར་བ་གཏོང་དགོས་པ་གཟིགས་ཀྱི་མེད་པ་སྟེ། ཕྱོགས་གཅིག་ནས་རྒྱལ་ཁབ་དང་མི་རིགས་ཀྱི་བར་གྱི་དོན་དག་རྣམས་ཕྱོགས་མང་པོ་ལ་འབྲེལ་ནས་ཡོད་པའི་དབང་གིས་རྒྱ་ཆེ་ཞིང་གཏིང་ཟབ་པ་ཞིག་ཡིན་པས། གྲུབ་འབྲས་འཕྲལ་དུ་སྨིན་ཁག་པོ་ཡོད་པ་དང། གཉིས་ནས། གནས་སྐབས་རྒྱ་ནག་གཞུང་ཕྱོགས་ཀྱིས་མཁྲེགས་འཛིན་བྱེད་ཀྱི་ཡོད་རུང། ནམ་ཞིག་ཁོང་ཚོའི་ངོས་ནས་གྲོས་མོལ་བྱ་འདུན་འཆར་བ་ཡིན་ན། ང་ཚོའི་ངོས་ནས་གྲ་སྒྲིག་ཨང་གསར་ཡོད་ཡོད་པ་བྱ་རྒྱུ་གལ་ཆེན་ཆགས་ཀྱི་ཡོད། ད་དུང་དེ་བས་ཀྱང་ཕྱོགས་ངོས་གཞན་ཞིག་ནས། རྒྱལ་བ་རིན་པོ་ཆེའི་ངོས་ནས་ལྷག་བསམ་རྣམ་དག་དང། དྲང་བདེན་དཔང་བཞག་གིས། བོད་རྒྱ་མི་རིགས་གཉིས་འཆམ་མཐུན་མཉམ་གནས་ཡོང་ཐབས་ཀྱི་སྲིད་ཇུས་ལག་བསྟར་གནང་གི་ཡོད་ཀྱང། རྒྱ་ནག་གཞུང་ཕྱོགས་ནས། ཏཱ་ལའི་བླ་མས་རྒྱ་ནག་ཁ་བྲལ་དུ་གཏོང་བའི་ལས་ཀ་བརྩོན་གྱི་ཡོད་པའི་སྐྱོན་བརྗོད་རྒྱུན་མཐུད་བྱེད་ཀྱི་ཡོད་སྟབས། ད་ལན་ཐའེ་ཝན་སྲིད་འཛིན་གྱིས་རྒྱལ་བ་རིན་པོ་ཆེ་ཐའེ་ཝན་དུ་མགྲོན་འབོད་ཞུས་པ་བཞིན། གལ་སྲིད་རྒྱལ་བ་རིན་པོ་ཆེས་ཐའེ་ཝན་ལ་ཆིབས་བསྒྱུར་གནང་པ་ཡིན་ན། རྒྱ་ནག་གཞུང་ཕྱོགས་ནས་རྣམ་འགྱུར་གང་འདྲ་ཞིག་བསྟན་རྒྱུ་ཡིན་མིན་དང། དེ་ལ་མཇུག་འབྲས་ཅི་ཞིག་ཡོང་སྲིད་པ་བཅས་ལ་ཡང་ཚོད་དཔག་བྱ་རྒྱུ་དེ་གཡོལ་ཐབས་མེད་པའི་ང་ཚོའི་མིག་མདུན་གྱི་གནས་ཚུལ་ཅིག་ཆགས་ཀྱི་ཡོད། ཧོར་ཁ་བལྟ་བ་ཡིན་ན་ད་བོད་ནང་ལོགས་ལ་རྒྱ་མིས་གདུག་རྩུབ་ད་ག་རུ་བྱེད་ཀྱི་ཡོད་རེད་ད་ཅིག་གདུག་རྩུབ་བྱེད་བསྡད་ཡ་དེ་ད་ང་ཚོས་ད་དེ་བར་གོ་སྐབས་དེ་བསུས་ནས་ད་ང་ཚོས་དྲག་རུ་བཏང་ནས་ཡག་པོ་རེད་ཟེར་མཁན་དེ་འདྲའི་བསམ་ཚུལ་ཡོང་བསྡད་ཀྱི་ནས་ད་ག་ཟེར་གྱི་ད་ང་ཚོས་བྱེད་དགོས་ཡག་གི་ཨ་ཡོད་ན་ཨ་ས་མ་རུ་བྱེད་ད་ད་དྲག་རུ་བཏང་ནས་ཅིག་བཤད་པ་ཡིན་ན་ང་ཚོས་ཅིག་སྐད་སྐད་རྒྱག་ཡག་རུ་བྱེད་ད་ཅིག་བོད་རྒྱའི་སྙིང་ཚིམ་པོ་རུ་བྱེད་ཀྱི་ཚིག་ངན་ཤོད་ཡག་རུ་བྱེད་ད་ཡོང་གི་རེད་དེ་དེ་ད་ད་ག་རུ་ཕེབས་པ་འདུག་ག།

རྒྱ་ནག་གིས་ད་དེར་སྐད་ས་ང་ལ་ཡ། ད་ཏཱ་ལའི་བླ་མས་པའི་ཁ་བྲལ་གྱི་ལས་ཀ་བྱེད་ཟིན་དོན་ཅི་ཞུ་བྱེད་རེ་ཡོད་རེད། ད་ཐའེ་ཝན་ལ་ཡ་པས་ན་ང་འགྲོ་ཡག་རེད་ཅེས་གནས་ཚུལ་ཆགས་པ་ཡིན་མིན་ད་ཅིག་འདི་པའི་ཁ་བྲལ་གྱི་པའི་ལས་ཀ་ད་ཞེ་པོ་ཅིག་རེད་ཟེར་བཤད་བསྡད་ཡ་ཅིག་ད་སྐྱོན་བརྗོད་མགོ་ཅིག་ཚུགས་ཡོང་གི་ཡོད་རེད་ལ། ཁོང་ཚོས་འདི་བཤད་བསྡད་ཀྱི་རེད། ཡིན་ནའི།

རྒྱ་ནག་གི་རྒྱལ་རབས་ནང་ལ་ལོ་སྟོང་ལོ་ལྔ་སྟོང་གི་རྗེས་ལ། དམངས་གཙོའི་ཐབས་ལམ་གྱི་ཐོག་ནས་འོས་བསྡུ་བྱས་ནས་ཐོན་པའི་སྲིད་འཛིན་ཐེངས་མ་དང་པོ་རེད་ཟེར་ནས་དེ་འདྲ་བཤད་བསྡད་ཡ་ཅིག་གི་ཁོ་གནས་ཚུལ་ཆགས་ཡོང་གི་ཡོད་པ་ཡིན་དུས་དེ་ལ་ཡིན་ནའི་ང་དོ་སྣང་ཆེན་པོ་ཡོད། ས་དེ་འདྲ་སོང་བ་ཡིན་དུས་རྒྱུ་མཚན་གཅིག་དེ་རེད་ལ། རྒྱུ་མཚན་གཉིས་ནས། ང་ཚོ་དེ་ངས་མཚོན་པའི་ང་ཚོ་བོད་པ་དེ་དེ་རྒྱ་མི་རིགས་ལ་ངོ་རྒོལ་བྱེད་མཁན་མེད། རྒྱ་ནག་རྒྱལ་ཁབ་ལ་ངོ་རྒོལ་བྱེད་མཁན་མེད། དེ་འདྲས་སོང་ཡིན་དུས་ད། རྒྱ་ནག་དམར་པོའི་གཞུང་ནས། ངས་ཨ་མདོ་ཅིག་དབུ་མའི་ལམ་གྱི་ཐོག་ནས་ཐབས་ཤེས་བྱེད་བསྡད་དེ་རྒྱབ་སྐྱོར་ཅིག་བྱུང་པ་ཡིན་ན། ང་སྔས་ལ་རྒྱ་ནག་ལ་འགྲོ་འདོད་ཡོད་དེ་མ་གཏོགས་ང་ཐའེ་ཝན་ལ་འགྲོ་འདོད་སྔས་ལ་ང་ཐའེ་ཝན་འགྲོ་བ་དང་རྒྱ་ནག་སྐམ་ས་ཆེན་པོར་འགྲོ་ཡག་ཡིན་ན་རྒྱ་ནག་སྐམ་ས་ཆེན་པོར་འགྲོ་ཡག་འདམ་གྱི་ཡོད་ག་རེ་ཟེར་ན་བོད་ཟིན་བསྡད་མཁན་དེ་རྒྱ་ནག་ཆགས་བསྡད་ཡོད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསར་འགོད་པ་དག་གིས་བཀའ་འདྲི་ཞུས་པ་ལ་ལྗགས་ལན་བསྐྱོན་པ་ནི། རྒྱལ་བ་རིན་པོ་ཆེ་གང་ཉིད་ལ་ཐའེ་ཝན་དུ་ཕེབས་བཞུད་གནང་རྒྱུའི་ཐུགས་འདུན་ཡོད་པ་སྟེ། གཅིག་ནས་ཐའེ་ཝན་དུ་ནང་པ་སངས་རྒྱས་པའི་རྗེས་འཇུག་པ་གཅིག་མཚུངས་ཡིན་པའི་མི་འབོར་ཆེན་པོ་ཡོད་པ་དང། གཉིས་ནས་ཐའེ་ཝན་དུ་ནང་པའི་དགེ་སློང་མའི་སྡོམ་རྒྱུན་ཡོད་སྐོར་གྱི་སྐད་ཆ་ཞིག་འགྲོ་བཞིན་ཡོད་པས་དེ་ལ་རྒྱལ་བ་རིན་པོ་ཆེ་མཆོག་ཉིད་ཀྱིས་གནས་ཚུལ་དེ་ལ་ཁུངས་ལུང་རྣམ་དག་ཡོད་མེད་ཀྱི་རྩད་གཅོད་དངོས་སུ་གནང་འདུན་ཡོད་པ་དང། གསུམ་ནས་ཐའེ་ཝན་ནི་འཛམ་གླིང་གི་སྟེང་གི་དཔལ་འབྱོར་ཡར་རྒྱས་ཆེ་ཤོས་ཀྱི་ཡུལ་ལུང་ཞིག་ཆགས་ཀྱི་ཡོད་པ་དང། རང་དབང་དང་དམངས་གཙོའི་ལམ་ནས་རྒྱལ་ཁབ་ཀྱི་ཆེས་མཐོའི་དབུ་ཁྲིད་མི་དམངས་ཀྱིས་ཐད་ཀར་འོས་འདེམས་བྱེད་ཀྱི་ཡོད་པའི་སྟབས་ཀྱིས། འཛམ་གླིང་གི་སྲིད་དོན་ཉམས་ཞིབ་པ་དང། ལྷག་པར་དུ་རྒྱ་ནག་ཉམས་ཞིབ་པ་ཁག་ཅིག་གིས་བཤད་པ་ལྟར་ན། ནམ་རྒྱུན་རྒྱ་ནག་པ་དག་གིས་ཁོང་ཚོར་ལོ་ངོ་ལྔ་སྟོང་གི་ལོ་རྒྱུས་ཡོད་པར་བཤད་ཀྱི་ཡོད་ན་ཡང། མི་དམངས་ཀྱིས་འདྲ་མཉམ་དང་རང་དབང་གི་སྒོ་ནས་ཆེས་མཐོའི་དབུ་ཁྲིད་བདམས་པ་ཆེས་ཐོག་མ་དེ་ནི། ད་ལྟའི་ཐའེ་ཝན་གྱི་སྲིད་འཛིན་ལི་ཏིང་ཧུའེ་ཆགས་ཀྱི་ཡོད་པ་དང། དེ་ལ་སློབ་སྦྱོང་དང། མཁྱེན་རྟོགས་གནང་རྒྱུའི་ཐུགས་འདུན་ཡོད་པ་བཅས་ཡིན། ད་དུང་དེ་བས་ཀྱང་ཕྱོགས་ངོས་གཞན་པ་ཞིག་ནས་བལྟས་ན། རྒྱལ་བ་རིན་པོ་ཆེ་དང། རྒྱལ་བ་རིན་པོ་ཆེའི་རྗེས་སུ་འབྲང་མཁན་གྱི་བོད་མི་ས་ཡ་དྲུག་ནི། རྒྱ་རིགས་མི་དམངས་ལ་ངོ་རྒོལ་བྱེད་མཁན་མིན་པ་དང། རྒྱ་ནག་རྒྱལ་ཁབ་ལ་ཡང་ངོ་རྒོལ་བྱེད་མཁན་མིན་པའི་བདེན་དོན་གྱི་ཐོག་ནས་སྐད་ཆ་ཚིག་གསུམ་བཤད་པའི་དབང་དུ་བཏང་ན། གལ་སྲིད་རྒྱ་ནག་གུང་ཁྲན་སྲིད་གཞུང་གིས་རྒྱལ་བ་རིན་པོ་ཆེའི་ལྷག་བསམ་ཟོལ་མེད་ཀྱིས་བཏོན་པའི་དབུ་མའི་ལམ་གྱི་གནས་བབ་ལ་བརྩི་འཇོག་དང་བསམ་ཤེས་གནང་ནས་པེ་ཅིན་དུ་མགྲོན་འབོད་གནང་པ་ཡིན་ན། རྒྱལ་བ་རིན་པོ་ཆེས་ཐའེ་ཝན་ལ་མ་ཕེབས་སྔོན་ལ་རྒྱ་ནག་སྐམ་ས་ཆེན་པོ་ལ་ཕེབས་འདུན་ཡོད་པ་སྟེ། དེ་ཡི་རྒྱུ་མཚན་ལྟེ་བ་དེ་ནི་བོད་དབང་འོག་ཏུ་སྡུད་མཁན་ཐའེ་ཝན་མིན་པར་རྒྱ་ནག་སྐམ་ས་ཆེན་པོ་ཡིན་པས་དེ་ལ་ཐོག་མར་ཕེབས་རྒྱུའི་གདམ་གསེས་བཞེད་འདུན་ཡོད་པ་དེ་ཡིན། ད་དུང་རྒྱལ་བ་རིན་པོ་ཆེས་རྒྱ་ནག་སྐམ་ས་ཆེན་པོ་ལ་ཕེབས་འདུན་ཡོད་པའི་རྒྱུ་མཚན་གཞན་པ་ཞིག་ནི། གང་ཉིད་དགུང་ན་གཞོན་དུས་ནས་རྒྱ་ནག་རི་བོ་རྩེ་ལྔ་སོགས་རྒྱ་ནག་གི་གནས་ཆེན་བཞིར་གྲགས་པ་སོགས་ལ་གནས་མཇལ་དུ་ཕེབས་འདུན་ཡོད་ཅིང། ཐུགས་འདུན་དེ་ཉིད་ད་ལྟ་གློ་བུར་དུ་བྱུང་བ་ཞིག་ཀྱང་མིན་པར། གང་ཉིད་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་ནག་པེ་ཅིན་དུ་ཡོད་སྐབས་མི་རིགས་དོན་གཅོད་ལས་ཁུངས་ལ་རི་བོ་རྩེ་ལྔར་གནས་སྐོར་དུ་ཕེབས་འདུན་ཡོད་པའི་སྙན་སེང་ཕུལ་ཀྱང་ཆོག་མཆན་མ་སྤྲད་ན་ཡང་ནམ་རྒྱུན་གོ་སྐབས་དམ་འཛིན་གྱིས་རྒྱ་ནག་རི་བོ་རྩེ་ལྔ་སོགས་ལ་གནས་མཇལ་བཅུག་པའི་ཆོག་མཆན་རག་པ་ཡིན་ན་ཡང་གོ་སྐབས་དམ་འཛིན་གནང་སྟེ་ཕེབས་འདུན་ཡོད་པའི་མངོན་འདོད་གསལ་རྗེན་དུ་བསྟན་པ་དེ་ཡིན། རེད་དེ་ཡིན་ནས་ད། རྒྱ་ནག་ལ་ཡ་ང་བོད་སྐད་ཕྱིན་ཆད་མདོར་ན་བོད་ན་གནས་སྐོར་ཞིག་ཡིན་ནས་གནས་སྐོར་ཞིག་ལས་མེད་ནས་རྒྱ་ནག་རི་བོ་རྩེ་ལྔས་མཚོན་པའི་དེའི་དེ་ལ་ཡ་འགྲོ་བསྡད་ཡག་གི་འདོད་པ་ཆེ་དེ་རིང་ཁ་སང་བསམ་ཚུལ་མེད་དེ་ལྔ་བཅུ་ང་བཞི་དང་ང་ལྔ་ཡང་རྒྱ་ནག་ལ་པེ་ཅིན་ཡོད་པའི་ཁུལ་དུ་རེད་ནས་དེ།

བོད་ཀྱི་གཞུང་ཟེར་ནས་མི་འདུག་རྒྱལ་ཁབ་ཟེར་ནས་མི་འདུག་དེ་འདྲའི་ད་གཙོ་བོར་ཕྱི་དེ་ད་ཐའེ་ཝན་ཆགས་བསྡད་ཀྱི་ཡོད་པ་ཡིན་དུས་ཙང་ནས་ད། ད་དེ་རིང་ཐའེ་ཝན་ལ་ཡར་འགྲོ་ཡག་གི་སྐོར་ཆ་རྐྱེན་རུང་ཡོངས་སུ་སྨིན་བྱས་ཅིག་འགྲོ་ཐུབ་པ་བྱུང་ན་གང་ལྟར་འཛམ་བུ་གླིང་འདིའི་སྒང་ལ་ང་ཚོ་བོད་ངས་མཚོན་པའི་ང་ཚོ་བོད་པ་དེ་དེ་རྒྱ་མི་རིགས་ལ་ངོ་རྒོལ་མེད་པ་དེ་ངས་དེ་ཅིག་ག་ཚོད་རེད་ཨ། ཁོ་མཚོན་ཐུབ་ཀྱི་རེད་མཚོན་ཐུབ་ཡག་ལ་ང་རེ་བ་ཡོད་ང་དེ་རྒྱུ་མཚན་ཞིག་བརྩི་གི་ཡོད་ཟེར་གི་ཡོད་ཟེར་གི་ཡོད་ལབ་ཡི་འདུག་ཟེར། རྒྱུ་མཚན་གཉིས་པ་དེ། ཏཱ་ལའི་བླ་མ་རང་བཙན་རྩོད་ནས་རྒྱ་ནག་ཁ་བྲལ་གཏང་གི་ཡོད་ལ་ཞེས་ནས་ང་སྐྱོན་བརྗོད་བྱས་ཡོད་རེད། ཡིན་ནའི་ངའི་ལངས་ཕྱོགས་ངོ་མ་དེ། ང་ཚོ་བོད་རིགས་ནང་ཁུལ་ད་ག་ནང་བཞིན་གྱི་བོད་པ་རྒྱབ་སྐྱོར་བྱེད་མཁན། སེམས་བཟང་གྲོགས་པོ་དེ་འདྲས་ཀྱིས་ད་ག་འདྲ་ངའི་ལངས་ཕྱོགས་དེ་འགྲིག་གི་མི་འདུག་ཟེར་ནས་སྐྱོན་བརྗོད་ཡོད་མེད་ལ་མ་ལྟོས་པར་ངའི་ངོས་ནས་ལྷག་བསམ་རླབས་ཆེན་དུ་དབུ་མའི་ལམ་ཟེར་བ་དེ་འགྲོ་བསྡད་ཀྱི་ཡོད། ཡིན་ནའི་ད་རྒྱ་མིས་ང་ཁ་བྲལ་ཞེས་བཤད་བསྡད་ཀྱི་ཡོད་རེད་ད། ང་དངོས་གནས་རང་ཁ་བྲལ་གྱི་ག་ཚོད་རེད་བོད་རང་བཙན་གཙང་མ་རྩོད་ལེན་བྱེད་མཁན་བྱས་པ་ཡིན་ན། ད་ལྟ་ཐའེ་ཝན་གྱི་སྲིད་བྱུས་བོད་རྒྱ་ནག་གི་ཆ་ཤས་རེད་ཟེར་རྒྱ་ནག་དམར་པོ་དང་གཅིག་གྱུར་གྱི་བསམ་ཚུལ་དང་ལྟ་ཚུལ་ཡོད་སྡད་པ་དེ་འདྲ་ཞིག་གི་འོག་ནས་ང་ཐའེ་ཝན་ལ་འགྲོ་བསྡད་བདེ་པོ་ཆགས་ཀྱི་ཡོད་མ་རེད། ཡོད་མ་རེད་ཡིན་ནའི་ང་ལ་རང་བཙན་རྩོད་ཀྱི་མེད། བོད་པའི་ལོ་རྒྱུས་ཁག་ལ་དམར་པོའི་རང་བཙན་རེད། ལོ་རྒྱུས་ཁག་ལ་ཡ་རྒྱ་རྒྱ་ཡུལ་ན་སྐྱིད་བོད་བོད་ཡུལ་ན་སྐྱིད་ཟེར་བསྡད་ཡ་བྱེད་གི་ང་ཚོ་ལོ་རྒྱུས་ཤེས་པ་རེད། རེད་དེ་ཡིན་ནས་འདས་པ་ཟེར་དེ་འདས་པ་རེད། ག་རེ་གལ་ཆེ་བ་རེད་བསམ་ན་མ་འོངས་པ་དེ་རེད། འཛམ་བུ་གླིང་འདིའི་སྒང་ལ་འགྱུར་བ་འགྲོ་དང་འགྲོ་བཞིན་པ་རེད། ཡུ་རོབ་ནང་ལོག་ལ་ཡར་ཡར་ཐོན་ཡིན་ནས་ཡིན་དྲག་ཏུ་འོ་ད་ཀླད་པ་གུ་ཡངས་པོ་ཡིན་ནས་དྲག་ཏུ་ག་ཡིན་ནས་མིན་ནས་ཡར་རྒྱས་འགྱུར་བ་ཞིག་ཞིག་འགྲོ་དང་འགྲོ་བཞིན་པ་དེ་འདྲ་ཞིག་གི་ཐོག་ལ་ང་ཚོ་ཨེ་ཤ་ཡའི་ནང་ལོག་ལ་ཡིན་ནས་ང་ཚོ་འགྱུར་བ་འགྲོ་གལ་ཆེ་རེད། སྙན་བ་འབུལ་ནོ་བ་བ་ཞེས་ཞུས་པའི་ཁུ་ཐུ་ལི་ཡ་ལུ། ལུ་ཅི་ལུ་ཅི་གིས་ཁོང་ལ་ཡང་ལྟ་བ་འཇོག་སྲིད་དོ་བ་ཁོང་གི་བསམ་ཚུལ་གྱིས། ཨེ་བི་སི་སའི་ཞེས་འདོགས་པ། ཨེ་སི་ནི་ཨབ་གྷ་ནི་སི་ཐན། བི་སི་ལོ་ནི་འབར་མ། སི་སི་ལོ་དི་སི་ལོན། ཞེས་ནི་ཏའི་ནི་རྒྱ་གར་བཅས་པ་ཀི་སི་ཏན་བཅས་དེའི་དུ་ཚང་མ་ལོ། ཚུ། གཅིག་སྒྲིལ་ཡོད་དེ་བ་གཅིག་གི་ལུ་མོ་སོ་ཡ་གཅིག། དེ་ཚོའི་གྲས་ངོ་ཚ་རླབས་ཆེན་རེད་བ། ངོ་ཚ་ཚ་རླབས་ཆེན་རེད་བ།
ཉན་མཁན་གྲོགས་པོ་རྣམས་པ། ཁྱེད་རྣམ་པས་ཁོང་དུ་བསམ་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། ལྔ་པ། དགོན་པ་དང་ས་གནས་ཀྱི་འབྲེལ་བ་ཞེས་པའི་ཞུ་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ཀིརྟི་བླ་བྲང་ནས་ཉེས་པ་ཚབས་ཆེ་ཆུང་ལ་གཞིགས་པའི་ཉེས་ཆད་གཅོད་ཀྱི་ཡོད་ན་ཡང་སྲོག་ཁྲིམས་གཅོད་སྲོལ་མེད། མི་གསོད་ཀྱི་གྱོད་གཞི་བྱུང་སྟེ་ཉེས་ཅན་པས་ཉེས་པ་ངོས་ལེན་མ་བྱས་ཚེ་ཆད་པ་སྣ་ཚོགས་ཕོག་སྲིད་པ་ཡིན། ཉེས་ཅན་པས་བྱས་ཉེས་ཇི་བཞིན་ངོས་ལེན་བྱས་པའི་རྗེས་མི་གསོད་ཉེས་ཅན་དེ་ཤི་བོའི་ཁྱིམ་ཚང་ལ་མི་སྟོང་འཇལ་དགོས། དེའི་ཐོག་ཤོག་ཁ་དང་ཚོ་པ་སོ་སོར་ས་གནས་ཀྱི་ཁྲིམས་སྲོལ་མ་འདྲ་བ་ཡོད། གལ་སྲིད་མི་གསོད་ཀྱི་གྱོད་གཞི་ཞིག་བྱུང་བའི་དབང་དུ་བཏང་ན་ཡང་དེའི་ཤོག་ཁ་དང་ཚོ་པའི་དཔོན་པོ་ཚོས་ཐག་གཅོད་བྱས་ནས་ཡར་ཞུ་མ་བྱས་ཚེ་ཀིརྟི་བླ་བྲང་ནས་ཐད་ཀར་འདྲི་རྩད་མི་བྱེད། ཤོག་ཁའི་འགོ་དཔོན་ཁ་ཤས་ཤིག་ཕ་ཤུལ་བུ་འཛིན་ཡིན་པ་དང་འགའ་ཤས་མང་ཚོགས་ཀྱིས་འདེམས་བསྐོ་བྱས་པ་ཡང་ཡོད་ལ། ཁག་ཅིག་ཀིརྟི་བླ་བྲང་ནས་བསྐོ་བཞག་བྱས་པ་ཡང་ཡོད། འགོ་དཔོན་དེ་དག་གིས་རང་ཉིད་ཀྱི་གཤམ་འོག་ལས་བྱེད་རྒན་པོ་དང་ཚོགས་མི་སོགས་བསྐོ་བཞག་གིས་ལས་དོན་སྣེ་མང་སྒྲུབ་ཀྱི་ཡོད། འགོ་དཔོན་འདི་དག་ལ་དེང་སང་གི་ས་གནས་ཀྱི་ལས་དོན་ཐག་གཅོད་བྱེད་པའི་འགོ་ཁྲིད་ཚོགས་ཆུང་ལྟ་བུའི་བྱེད་ནུས་ལྡན་ཡོད། ཀིརྟི་བླ་བྲང་ནི་ས་ཆ་འདིའི་དབང་ཚད་མཐོ་ཤོས་ཀྱི་སྒྲིག་འཛུགས་ཡིན་ན་ཡང། ཤོག་ཁ་དང་ཚོ་པ་སོ་སོར་ཡང་རང་ཉིད་ཀྱི་ནང་ཁུལ་ལས་དོན་ཐག་གཅོད་བྱེད་པའི་དབང་ཚད་ཀྱང་ཡོད། ཀིརྟི་བླ་བྲང་གི་ཁྲིམས་ལུགས་འདི་སྲིད་གཞུང་གཞན་དང་མི་འདྲ། ཁྲིམས་འགལ་བྱེད་མཁན་དེར་ཁྲིམས་སྲོལ་ལྟར་གྱི་ཉེས་ཆད་བཅད་པའི་ཐོག་ཀིརྟི་བླ་བྲང་ལ་བཤགས་པ་ཞིག་ངེས་པར་དུ་འབུལ་དགོས། བོད་ཀྱི་རྒྱལ་ཕྲན་གཞན་དང་འདྲ་བར་ཀིརྟི་བླ་བྲང་ལ་ཁྲིམས་སྲོལ་ཡོད་པ་ལས་ཁྲིམས་ཡིག་མེད། ཁ་མཆུའི་གནད་དོན་བྱེ་བྲག་པ་ཐག་གཅོད་བྱེད་པའི་སྐབས་ཀིརྟིའི་དབོན་པོ་དང་གཉེར་པ། མཁས་མྱོང་ཅན་གྱི་མི་སྣ་རྒན་པ་སོགས་གྲོས་བསྡུར་གྱིས་གཏན་འབེབས་བྱེད་པ་ཡིན། སྤྱིར་བཏང་གི་རྐུ་འཁྱེར་ལྟ་བུའི་གྱོད་གཞིའི་རིགས་ལ་ཡུལ་ལུང་གི་ཁྲིམས་སྲོལ་ལས་ལྷག་པའི་ཆད་པ་འགེལ་སྲོལ་མེད། གལ་སྲིད་ཀིརྟི་བླ་བྲང་ངམ་དགོན་པའི་རྒྱུ་ནོར་བརྐུས་པ་སོགས་ཚབས་ཆེ་བའི་གྱོད་དོན་བྱུང་ཚེ་ཀིརྟི་བླ་བྲང་ནས་ཐག་གཅོད་བྱེད་པ་ཡིན། ཀིརྟི་བླ་བྲང་གི་ཁྲིམས་ཀྱི་ཁྱབ་ཚད་འདི་རང་གི་ལྷ་སྡེ་མི་སྡེ་ཙམ་དུ་མ་ཟད་ཀིརྟི་ཚང་དང་མཆོད་ཡོན་གྱི་འབྲེལ་བ་ཡོད་པའི་ཤོག་ཁ་དང་ཚོ་བ་སོ་སོའི་ཁྱབ་ཁོངས་ཀྱི་མང་ཚོགས་ལ་ཡང་ཁྱབ་པ་ཡིན། ཀིརྟི་བླ་བྲང་གི་ཁྲིམས་ཀྱི་བཀག་རྒྱའི་ནང་དུ་རི་རྒྱ་ཀླུང་རྒྱ་བསྡམ་པ་འཛིང་འཁོན་རྡུང་རེས་རྐུ་འཕྲོག་དང་ཉལ་ཐ་ཉོ་ཚོང་སོགས་ཀྱང་འདུ་བ་ཡིན། ཀིརྟི་བླ་བྲང་གིས་ཉེས་ཅན་པར་ཉེས་ཆད་གཅོད་སྟངས་འདི་མདོ་སྨད་ཁུལ་གྱི་ས་གནས་གཞན་དང་འདྲ་བར་བཙོན་འཇུག་དང་གཅར་རྡུང། དངུལ་དངོས་ཀྱི་ཆད་པ་འགེལ་བ་མ་གཏོགས་དབུས་གཙང་ཁུལ་དུ་རྒྱ་ནག་གི་ལུགས་སྲོལ་ལྟར་ལྕགས་སྒྲོག་བརྒྱབ་སྟེ་ཚེ་བཙོན་དུ་འཇུག་པ་དང་དབང་པོ་གཅོད་བྲེག་བྱེད་པ་ལྟ་བུའི་རིགས་ལག་བསྟར་མི་བྱེད། དངུལ་དངོས་ཀྱི་ཆད་པ་ལྕི་མོ་ཕོག་ཚེ་དེའི་ཉེ་འབྲེལ་དང་ཤོག་ཁའི་འགོ་དཔོན་སོགས་ཀྱིས་ཞུ་བ་འཐེན་དུ་ཡོང་ན་དངུལ་ཆད་གནས་སྟངས་ལ་དཔག་པའི་ཆག་ཡང་གཏོང་བའི་ལམ་སྲོལ་ཡོད། ཉེས་ཆད་སྡུག་ཤོས་ནི་ཁྱིམ་ཚང་ལ་ཉེས་ཆད་གཏོང་བ་དེ་ཡིན། འདི་ནི་ཉེས་ཅན་དེའི་ཁྱིམ་གྱི་རྒྱུ་ནོར་ཡོངས་རྫོགས་ཤོག་ཁ་དེར་བགོ་བཤའ་རྒྱག་པའམ། ཤོག་ཁ་ནས་ཁྱིམ་ཚང་འདི་ཕྱིར་འབུད་བྱེད་པའི་སྲོལ་ཡོད། གྱོད་གཞིའི་རིགས་གང་ཡིན་ཡང་ཐག་གཅོད་མགྱོགས་པོར་བྱེད་པ་ཡིན། ཀིརྟི་བླ་བྲང་གི་ཁྲིམས་ཀྱི་ཁྱབ་ཁོངས་འོག་ཏུ་མི་འབོར་མང་པོ་ཡོད་ན་ཡང། བཙོན་ཁང་འདིར་ཁང་མིག་གཉིས་ལས་མེད། སྐབས་རེ་མ་གཏོགས་རྒྱུན་དུ་བཙོན་པ་མེད་པ་ལྟ་བུ་ཡིན། ཀིརྟི་བླ་བྲང་གི་ལས་སྣེ་ཕལ་མོ་ཆེ་གྲྭ་པ་ཡིན་མོད་སྐྱ་བོ་རེ་ཟུང་ཡང་ཡོད། ལས་སྣེ་གལ་ཆེན་རྣམས་གྲྭ་བས་འཛིན་པ་དང་སྐྱ་བོ་ཚོར་ཁྲིམས་གཅོད་ལག་བསྟར་བྱེད་དུ་བཅུག་པ་ཡིན། དཔེར་ན་ཁྲིམས་འགལ་བྱེད་མཁན་ཞིག་ལ་ལྕག་ཚན་གྱི་ཉེས་ཆད་ཕོག་ན་དེའི་ལག་བསྟར་གྱི་འགན་ཁུར་སྐྱ་བོ་ཚོར་ལེན་དུ་བཅུག་པ་ཡིན། སྐབས་དེ་དུས་ཀྱི་ས་གནས་འགོ་དཔོན་ཚོས་ཁྲལ་བསྡུ་ལེན་མི་བྱེད་འདི་ནི་ཁྲལ་རིགས་གཏན་ནས་མེད་པའི་དོན་མིན་ཏེ། མང་ཚོགས་ཀྱི་ལག་ནས་དངུལ་ཁྲལ་ལྟ་བུའི་ཁྲལ་ལེན་སྲོལ་མེད་པའི་དོན་ཡིན། སྤྱིར་ན་ཤོག་ཁའི་འགོ་དཔོན་ཞིག་གི་འོག་ཏུ་ཚོ་པ་ཆེ་ཆུང་གི་ཚོ་དཔོན་འགའ་ཤས་ཡོད་པ་དང་ཚོ་དཔོན་དེ་དག་གིས་ཤོག་ཁ་ནང་ཁུལ་གྱི་ལས་དོན་སྣེ་མང་ལ་འགན་འཁུར་ལེན་དགོས་ཀྱི་ཡོད་ལ་དེའི་ཁྲོད་ནས་ཚོ་དཔོན་གཅིག་གིས་ཁྲལ་སྡུད་ཀྱི་ལས་ཀ་བྱེད་ཀྱི་ཡོད། དཔེར་ན་ཤོག་ཁ་སྤྱི་པའི་ཆེད་དུ་ཤོག་ཁ་འདི་ནས་མི་རྟ་དང་དངུལ་ཅི་ཙམ་འདོན་དགོས་མིན་སོགས་འགོ་དཔོན་ཚོས་འགན་འཁུར་ལེན་གྱི་ཡོད། སྐབས་དེའི་ཁྲལ་ནི་གཙོ་བོ་སྤྱི་པའི་འགན་འཁུར་གྱི་རྣམ་པའི་ཐོག་ནས་སྡུད་ཀྱི་ཡོད་པ་སྟེ། དཔེར་ན་ཤོག་ཁ་ཞིག་ས་གནས་གཞན་དང་ཁ་མཆུ་བྱུང་སྟེ་དམག་ལ་འགྲོ་དགོས་བྱུང་ཚེ་འགོ་དཔོན་གྱིས་ཡུལ་དམག་ལ་མཁོ་བའི་དངོས་ཆས་སྡུད་ལེན་གྱི་ལས་འགན་ཆ་བགོས་བྱེད་པའི་ཁྲལ་ལྕི་ཤོས་དེ་ཡིན། ཁྱིམ་ཚང་སོ་སོའི་གནས་སྟངས་ལ་གཞིགས་ཏེ། ཁྱིམ་ཚང་རེ་ནས་དམག་མི་གཏོང་དགོས་པ་དང་གལ་སྲིད་ཁྱིམ་ཚང་འདིར་སྐྱེས་པ་མེད་ཚེ་གོ་མཚོན་དང་རྟ་དྲེལ་སོགས་སྤྲོད་དགོས། འདི་ལྟར་དམག་འཁྲུག་སྐབས་ཀྱི་ཞོན་རྟ་དང་ལམ་བྲོ་གོ་མཚོན་རྫས་མདེལ་ཆ་ཚང་ཁྱིམ་ཚང་སོ་སོས་འདོན་དགོས་པས་འདི་ནི་ས་གནས་ཀྱི་ཁྲལ་ཆེ་ཤོས་དེ་ཡིན། ཁྲལ་འདི་རིགས་ཁྱིམ་ཚང་སོ་སོའི་དཔལ་འབྱོར་གྱི་གནས་སྟངས་གཞིར་བཟུང་ནས་བསྡུ་བ་མ་གཏོགས་ཁྱིམ་ཚང་ཀུན་ལ་ཆ་སྙོམས་དང་འདྲ་མཚུངས་ཀྱིས་བསྡུ་བ་མིན། དཔེར་ན་དམག་འཁྲུག་སྐབས་སྐྱེས་པ་མང་པོ་ཡོད་པའི་ཁྱིམ་ནས་དམག་མི་གཉིས་རེ་གཏོང་དགོས་པ། ཁྱིམ་ན་སྐྱེས་པ་དར་མ་མེད་མཁན་ནས་རྟ་རེ་གཏོང་དགོས་པ་དང་ཁྱིམ་ཚང་དབུལ་པོ་ཡིན་ན་རྟ་ཕྱེད་ཀ་སྟེ་དབུལ་པོའི་ཁྱིམ་གཉིས་ནས་རྟ་གཅིག་བཏང་བས་འཐུས་པར་བྱེད། སྤྱི་བཏང་འདི་ཤོག་ཁ་ཚང་མར་གཅིག་མཚུངས་ཤིག་མིན་པར་ཤོག་ཁ་སོ་སོས་རང་ཉིད་ཀྱི་དངོས་ཡོད་གནས་སྟངས་གཞིར་བཟུང་སྟེ་གནད་དོན་འདི་རིགས་བཀོད་སྒྲིག་དང་ཐག་གཅོད་བྱེད་ཆོག། ད་ལྟའི་གནས་སྟངས་ཀྱི་ཐོག་ནས་བལྟས་ན་ཁྱིམ་ཚང་ཞིག་ནས་མི་གཅིག་ལས་ཀའི་ཆེད་དུ་བཏང་བ་ཡིན་ན་གནད་འགག་ཆེན་པོ་མིན་པའི་བཟོ་མཐོང་སྲིད་ཀྱང་སྐབས་དེའི་གནས་སྟངས་འོག་དེ་ནི་མང་ཚོགས་ལ་མཚོན་ན་ཁྲལ་ཧ་ཅང་ལྕི་མོར་ཚོར་གྱི་ཡོད། ཁྲལ་གྱི་འགན་འཁུར་གཞན་ཞིག་ནི་ཆ་བགོས་བྱེད་པ་སྟེ་ཤོག་ཁ་དང་ཤོག་ཁའི་དབར་དམག་འཁྲུག་བྱུང་སྟེ་མི་ཞིག་རྐྱེན་འདས་སུ་གྱུར་བ་ཡིན་ན་ཤི་བོའི་ཁྱིམ་ལ་འཇལ་རྒྱུའི་སྟོང་ཡང་ཤོག་ཁའི་ཁྱིམ་ཚང་ཡོངས་ལ་ཆ་བགོས་ཀྱིས་འཇལ་དགོས་པ་ཡང་ཡོད། མིང་རྒྱལ་རབས་ཀྱི་གོང་མས་ཀིརྟི་སྐུ་ཕྲེང་གཉིས་པར་བླ་མ་གྲུབ་ཐོབ་སངས་རྒྱས་རིན་པོ་ཆེ་དང་སྐུ་ཕྲེང་གསུམ་པར་བླ་མ་ཐུགས་རྗེ་ཆེན་པོ་འབྲལ་མེད་སེང་གེ་ཞེས་པའི་མཚན་གནས་ཕུལ། དེ་བཞིན་ཕྱིས་སུ་ཆིང་རྒྱལ་རབས་ཀྱི་སྐབས་སུ་ཀིརྟི་སྐུ་ཕྲེང་ལྔ་པར་ཧོ་ཐོག་ཐུའི་མཚན་གནས་ཕུལ་འདུག་པ་དང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བདུན་པས་ཀིརྟི་སྐུ་ཕྲེང་བདུན་པར་བླ་ཆེན་གྱི་མཚན་བསྟོད་གནང་འདུག་ཀྱང། འདིས་ཀིརྟི་བླ་བྲང་འདི་རྒྱ་ནག་གཞུང་ངམ་བོད་གཞུང་དང་བཀྲ་ཤིས་ལྷུན་པོའི་མངའ་ཁོངས་ཡིན་པ་མཚོན་ཐུབ་ཀྱི་མི་འདུག་ལ། ཀིརྟི་བླ་བྲང་ནས་ཀྱང་སྲིད་གཞུང་གཞན་གང་རུང་གི་ཚབ་མཚོན་བྱེད་ཀྱི་མི་འདུག་རྒྱ་རིགས་རྣམས་ང་ཚོའི་ས་ཆར་བསྡད་ཚེ་རིང་ས་གནས་ཀྱི་ཁྲིམས་ལུགས་བརྩི་སྲུང་བྱེད་དགོས་ཀྱི་ཡོད། མདོ་སྨད་ཀྱི་ས་ཁུལ་འགའ་ཤས་ལ་སྲིད་དབང་ལག་བསྟར་བྱེད་མཁན་ནི་ཟི་ལིང་གི་མཱ་པུའུ་ཧྥང་ཡིན། མཱ་པུའུ་ཧྥང་གིས་བླ་བྲང་བཀྲ་ཤིས་འཁྱིལ་དང་མགོ་ལོག་ཁུལ་སོགས་ལ་དྲག་པོའི་བཙན་འཛུལ་བྱས་ཏེ་གནོད་ཚབས་ཆེན་བཏང་ཡོད་ཀྱང་མཱ་པུའུ་ཧྥང་གི་ཕ་མཱ་ཆི་ཟེར་བ་དང་ང་ཚོའི་དབར་ཀིརྟི་སྐུ་འཕྲེང་བརྒྱད་པའི་སྐབས་ནས་འབྲེལ་བ་བྱུང་འདུག་ཁོས་ང་ཚོར་དམག་བཏང་ནས་རྒོལ་རྡུང་རིགས་བྱས་མྱོང་མི་འདུག་བཤད་སྲོལ་ཞིག་ལ་ཀིརྟི་ཀུན་མཁྱེན་རྒྱལ་བས་གསུང་ཆོས་གནང་བའི་སྐབས་ཤིག་ལ། མཱ་ཆི་ཟེར་བ་མི་དཀྱུས་མའི་ཚུལ་གྱིས་མི་ཞིག་ཁྲིད་དེ་ཡོང་ཡོད་པ་ཀིརྟི་ཚང་གིས་གསན་པ་རེད། ཀིརྟི་བློ་བཟང་འཕྲིན་ལས་ཚང་གིས་ཀིརྟིའི་དབོན་པོར་མཱ་ཆི་ལ་དངུལ་རྟ་རྨིག་མ་གཅིག་སྤྲོད་དུ་བཅུག་འདུག་དེ་ནས་དུས་ཡུན་རིང་པོར་ཁོ་ལ་འབྲེལ་བ་བྱུང་ཡོད་བཟོ་མི་འདུག་ཕྱིས་སུ་ཁོའི་བུ་ཆུང་བ་མཱ་ཕུ་ཧྥང་ཟི་ལིང་གྱི་སྤྱི་ཁྱབ་པར་གྱུར་པ་དང། ངའི་སྐུ་གོང་མས་སྐུ་སྙུང་བཞེས་པའི་སྐབས་སུ་མཱ་ཕུ་ཧྥང་གིས་ཁོང་པེ་ཅིང་དུ་སྨན་བཅོས་སླད་གདན་འདྲེན་ཞུས་ཏེ། ཕྱི་རྒྱལ་གྱི་སྨན་པར་བསྟེན་གཏུགས་བྱས་པ་མ་ཟད་འགྲོ་སོང་ཡོངས་རྫོགས་མཱ་ཕུ་ཧྥང་གིས་བཏང་འདུག་སྨན་བཅོས་གནང་ཡུན་རིང་སྐུ་གོང་མ་མཱ་ཕུ་ཧྥང་གི་སྐྱིད་ཚལ་ནང་བཞུགས་སུ་གསོལ་འདུག་མདོར་བསྡུས་ན། རྒྱ་ནག་གུང་ཁྲན་ཏང་གི་སྲིད་དབང་མ་བཙུགས་པའི་ཡར་སྔོན་དུ་ཀིརྟི་བླ་བྲང་ནི་གོ་མིན་ཏང་སྲིད་གཞུང་གི་མངའ་ཁོངས་མིན་ལ། ལྷ་སའི་བོད་གཞུང་གི་མངའ་ཁོངས་ཀྱང་མིན་པའི་ཁྲིམས་འགོ་རང་བཙན་གྱི་ཡུལ་ལུང་ལྟ་བུ་ཞིག་ཡིན། ང་ཚོས་བོད་གཞུང་གི་དབང་སྲིད་ལ་ངོ་རྒོལ་བྱེད་ཀྱི་མེད་ན་ཡང་བོད་གཞུང་གི་ཆབ་སྲིད་ཀྱི་དབང་ལུང་ང་ཚོའི་ས་ཁུལ་དུ་སླེབས་ཐུབ་མི་འདུག་ང་ཚོ་དང་གོ་མིན་ཏང་སྲིད་གཞུང་དབར་འབྲེལ་བ་ལེགས་པོ་ཡོད་ན་ཡང། འདི་ནི་མཛའ་གྲོགས་ཀྱི་འབྲེལ་ལམ་ཙམ་ལས་གོ་མིན་ཏང་གིས་ང་ཚོ་ཁོ་ཚོའི་སྟངས་འཛིན་འོག་བཙན་ཐབས་ཀྱིས་བཅུག་པ་ལྟ་བུ་ཡང་གཏན་ནས་བྱུང་མྱོང་མེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོའི་གོང་དུ་གུང་ཁྲན་ཏང་གི་ཆབ་སྲིད་ཀྱི་ཤུགས་རྐྱེན་ཡང་ང་ཚོའི་ལུང་པར་སླེབས་མྱོང་མེད། དེར་བརྟེན་ལོ་དུས་ཡུན་རིང་བོའི་ལོ་རྒྱུས་ནང་ང་ཚོའི་ས་ཁུལ་ནི་ཆིང་རྒྱལ་རབས་ཀྱི་སྲིད་གཞུང་དང། བོད་གཞུང་གོ་མིན་ཏང་དང་གུང་ཁྲན་ཏང་སྲིད་གཞུང་གི་སྟོབས་ཤུགས་ཀྱི་ཕྱི་རོལ་དུ་གནས་པ་དང་ཀིརྟི་བླ་བྲང་གིས་ཕྱོགས་སོ་སོའི་སྟོབས་ཤུགས་འདྲ་མིན་དབར་འབྲེལ་ལམ་ལེགས་པོ་བཟུང་ཡོད་ན་ཡང་ཕྱིའི་ཆབ་སྲིད་སྟོབས་ཤུགས་ཀྱི་དབང་སྒྱུར་འོག་ཏུ་མེད་པའི་ཁྲིམས་འགོ་རང་བཙན་ལྟ་བུའི་ཡུལ་ལུང་ཞིག་གི་ངོ་བོའི་ཐོག་གནས་ཡོད། དྲུག་པ། ཀིརྟི་བླ་བྲང་དང་རྨེའུ་རྒྱལ་པོ། རྨེའུ་རྒྱལ་པོ་ནི་ལོ་རྒྱུས་ཐོག་གི་རྔ་ཡུལ་ས་ཁུལ་གྱི་སྟོབས་འབྱོར་མངའ་ཐང་ཆེ་ཤོས་ཤིག་ཡིན་པ་མ་ཟད། ལོ་བརྒྱ་ཕྲག་ཁ་ཤས་ཀྱི་ལོ་རྒྱུས་ཡོད་པའི་རྒྱལ་པོ་ཞིག་ཀྱང་ཡིན། རྨེའུ་རྒྱལ་པོའི་མངའ་ཁོངས་ནི་ད་ལྟའི་སི་ཁྲོན་དང་ཀན་སུའུ་མཚོ་སྔོན་བཅས་ཞིང་ཆེན་གསུམ་གྱི་འདབས་འབྲེལ་གྱི་ས་ཁུལ་རྣམས་ཡིན་ཞིང། དེའི་ཁོངས་སུ་རྔ་བའི་ས་ཁུལ་ཁག་གཅིག་དང། དེ་འབྲེལ་གྱི་རྐ་ཁོག་དང་རྨ་ཆུ་མགོ་ལོག་དང་དཀར་མཛེས་ཀྱི་ས་ཁུལ་ཁག་གཅིག་བཅས་ཚུད་ཡོད། རྨེའུ་ཚང་གི་ཁྱིམ་རྒྱུད་ཀྱི་མཆེད་ཁུངས་ནི་སྟོད་མངའ་རིས་ལ་དྭགས་ཁུལ་གྱི་སྔ་མོའི་རྨེའུ་རུ་ཞེས་པའི་རྒྱལ་ཆེན་ཞིག་གི་ཁྱིམ་རྒྱུད་ཡིན་པར་གྲགས། སྤྱིར་བཏང་ཀིརྟི་ཚང་དང་རྨེའུ་ཚང་གི་བར་ལོ་ངོ་བརྒྱ་ཕྲག་དུ་མའི་རིང་ཆོས་དང་དམ་ཚིག་གི་འབྲེལ་བ་དམ་ཟབ་ཡོད་པ་མ་ཟད་ཀིརྟི་དབོན་པོ་ཚང་དང་རྨེའུ་ཚང་དབར་གནའ་སྔ་མོ་ནས་གཉེན་གྱི་འབྲེལ་བ་ཡོད་པའི་ཐོག་ང་ཀིརྟི་སྐུ་ཕྲེང་བཅུ་གཅིག་པར་ངོས་འཛིན་གནང་བའི་སྐབས་ཀིརྟི་དབོན་པོ་རྣམ་པའི་སྐུ་སྲིང་བཀྲ་ཤིས་སྒྲོལ་མ་རྨེའུ་རྒྱལ་པོ་དཔལ་མགོན་འཕྲིན་ལས་རབ་བརྟན་གྱི་བཙུན་མོར་བཞེས་པ་ནས་བཟུང་སྔར་ལས་ཀྱང་ཉེ་ཚན་གྱི་འབྲེལ་བ་ཡང་ཇེ་ཟབ་ཏུ་ཕྱིན་པ་རེད། ཀིརྟི་བླ་བྲང་དང་རྨེའུ་རྒྱལ་པོའི་དབར་གྱི་འབྲེལ་བ་དང་པོ་ནི་ཀིརྟི་སྐུ་ཕྲེང་ལྔ་པའི་སྐུ་དུས་སུ་བྱུང་འདུག་ཕྱི་ལོ་དུས་རབས་བཅོ་བརྒྱད་པའི་ནང་རྨེའུ་རྒྱལ་པོ་ཚེ་དབང་སྐྱབས་དང་རྨེའུ་རྒྱལ་མོ་ཨ་བོས་བཟའ་གཉིས་ཀྱིས་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་རྔ་པར་རྨེའུ་རྒྱལ་ཁང་དུ་གདན་འདྲེན་ཞུས་པ་ལྟར་རྔ་པར་ཕེབས་སྐབས་རྨེའུ་རྒྱལ་པོ་དང་རྒྱལ་མོས་ཕེབས་བསུ་རྒྱ་ཆེན་པོ་ཞུས་ཏེ་རྨེའུ་རྒྱལ་ཁང་དུ་བཞུགས། ཁོང་གིས་རྨེའུ་ཚང་གཞིས་ཀྱི་སྲུང་མ་ཚངས་པ་དང་རིའི་གཞི་བདག་ལ་བདག་རྫོང་བསྐོས་པ་ནས་བཟུང་རྨེའུ་ཚང་གིས་རྩ་བའི་བླ་མར་བསྟེན་པས་ཀིརྟི་སྐུ་ཕྲེང་རིམ་བྱོན་དང་རྨེའུ་ཚང་གི་དབར་ཆོས་ཕྱོགས་ཀྱི་འབྲེལ་བ་དམ་ཟབ་ཏུ་གྱུར། ཀིརྟི་བླ་བྲང་དང་རྨེའུ་རྒྱལ་པོའི་དབར་གྱི་འབྲེལ་བ་ནི། མཆོད་ཡོན་དང་བླ་སློབ་ཀྱི་འབྲེལ་བ་ཡིན་པ་ལས་གཅིག་འོག་གཅིག་སྡུད་ཀྱི་འབྲེལ་བ་མིན་ན་ཡང་ཕན་ཚུན་དབར་འབྲེལ་བ་གཏིང་ཟབ་རྣལ་མ་ཞིག་ཡོད་པས་ཀིརྟི་བླ་བྲང་དང་རྨེའུ་ཚང་གཉིས་ངོ་བོ་གཅིག་པ་ལྟ་བུ་ལ་རྣམ་པ་ཐ་དད་ཡིན། ཆབ་སྲིད་དང་དཔལ་འབྱོར་གྱི་དབང་སྒྱུར་བྱེད་སྟངས་ཀྱང་ཐ་དད་ཡིན། དཔེར་ན་འཛིན་སྐྱོང་བྱེད་སྟངས་ལྟ་བུར་མཚོན་ན། གོང་དུ་བཤད་པ་ལྟར་ཀིརྟི་བླ་བྲང་ནི་ཀིརྟི་ཚང་གི་སྤྱི་ཁྱབ་ཀྱི་སྒྲིག་འཛུགས་དང་དབང་སྒྱུར་གྱི་ལྟེ་གནས་གཙོ་བོ་དེ་ཡིན་པས་ཀིརྟི་བླ་བྲང་དུ་ཆོས་སྲིད་ཀྱི་ལས་བྱེད་ཤིན་ཏུ་མང་པོ་ཡོད་པ་དེ་དག་ནི་ཀིརྟི་ཚང་གི་སྐུ་ཚབ་ལྟ་བུ་ཡིན་ལ་ལས་བྱེད་དེ་རྣམས་བརྒྱུད་ནས་ཀིརྟི་ཚང་གི་དགོན་པ་མ་ལག་དང་ལྷ་སྡེ་མི་སྡེ་དམིགས་བསལ་ཐུན་མོང་མ་ཡིན་པའི་འབྲེལ་ཡོད་ཡོངས་རྫོགས་ལ་ཆོས་སྲིད་ཀྱི་དབང་སྒྱུར་གནང་གི་ཡོད་པ་ལྟར་རྨེའུ་ཚང་གིས་ཀྱང་དེ་ལ་གུས་བཀུར་ཞུ་གི་ཡོད། འོན་ཀྱང་རྨེའུ་ཚང་ནི་ས་གནས་ཀྱི་རྒྱལ་པོ་ཞིག་ཡིན་པས་རྨེའུ་རྒྱལ་པོས་རང་ཉིད་ཀྱི་འོག་ཏུ་བློན་པོ་ཆེ་ཆུང་དང་དམག་དཔོན། རྒན་པོ་སོགས་བརྒྱུད་ནས་རྨེའུ་ཚང་གི་མངའ་འོག་ལ་སྲིད་དབང་ཁྱབ་བསྒྱུར་བྱེད་ཀྱི་ཡོད་པ་མ་ཟད། ཁྲིམས་སྒོ་རང་དབང་ཡིན་པས་བཙོན་ཁང་ཡང་ལོགས་སུ་ཡོད། དཔལ་འབྱོར་གྱི་ཐད་ནས་བཤད་ན་ཀིརྟི་བླ་བྲང་གི་དཔལ་འབྱོར་གྱི་ཡོང་འབབ་གཙོ་བོ་ནི་མང་ཚོགས་ཀྱིས་བླ་མར་ཕུལ་བའི་དད་རྫས་ཡིན་པ་དང་རྨེའུ་ཚང་གི་དཔལ་འབྱོར་ཡོང་འབབ་གཙོ་བོ་ནི་རྔ་ཤོད་མང་ཚོགས་ཀྱི་ཚོང་ཁྲལ་དང་རོང་འབྲོག་གི་གཞིས་ཀ་སོ་སོའི་ཐོན་སྐྱེད་རྨེའུ་ཚང་གི་ཚོང་པ་ཆེ་ཆུང་ཚོའི་ཚོང་གི་ཁེ་འབབ་སོགས་ཀྱི་ཐོག་ནས་ཡོང་གི་ཡོད་པ་མ་གཏོགས། མི་སེར་ལ་ཁྲལ་བསྡུ་བའི་སྲོལ་མེད། སྤྱི་ཡོངས་ཀྱི་ཆ་ནས་བཤད་ན་ཀིརྟི་བླ་བྲང་དང་རྨེའུ་རྒྱལ་པོའི་བར་གྱི་འབྲེལ་བ་ནི་ཕན་ཚུན་གཅིག་ལ་གཅིག་བརྟེན་དང་དཀའ་རྙོག་ཅི་བྱུང་ཕྱོགས་གཉིས་མཉམ་རུབ་ཀྱིས་སེལ་ཐབས་བྱེད་པ་ཞིག་ཡིན། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྱེད་ཡང་བྱམས་པ་ཕུན་ཚོགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེ་ནང་ཆར་ཤུགས་ཆེ་བའི་རྐྱེན་གྱིས་དོ་ཕོག་བྱུང་བ་རྣམས་ལ་ཐུགས་གསོའི་འཚམས་འདྲི་ཞིག་བསྩལ་གནང་མཛད་འདུག་ཡང། ཐེ་ཝན་གྱི་བདེ་སྲུང་ལས་ཁང་གིས་རྒྱ་ནག་སྐམ་སས་ཐེ་ཝན་གྱི་ལྷོ་ཕྱོགས་དང་ལྷོ་ནུབ་ཁུལ་ལ་མཁའ་དམག་གནམ་གྲུ་དང་འབོམ་རྫས་འཁྱེར་བའི་གནམ་གྲུ་དེ་བཞིན་དམག་གྲུ་སོགས་རེས་གཟའ་ལྷག་པའི་ཉིན་བཏང་སྟེ་གཞི་རྒྱ་ཆེ་བའི་དམག་རྩལ་སྦྱོང་བརྡར་ཉིན་གཉིས་པ་དེ་བྱས་སྐོར་བརྗོད་འདུག།

ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།